ཨ་མི་རི་ཀའི་རྒྱལ་ས་ཝཱ་ཤིང་ཏོན་ནས་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་དེ་རིང་བོད་རྒྱལ་ལོ་ཉིས་སྟོང་བརྒྱ་དང་བཞི་བཅུ་ཞེ་དགུ་རབ་གནས་ཆུ་སྟག་ལོའི་བོད་ཟླ་བཅུ་གཉིས་པའི་ཚེས་ཉེར་བརྒྱད་དང་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གཉིས་ལོའི་ཕྱི་ཟླ་གཉིས་པའི་ཚེས་བཅོ་བརྒྱད་རེས་གཟའ་སྤེན་པའི་སྔ་དྲོའི་ལས་རིམ་དེ་འགོ་འཛུགས་ཞུ་གི་ཡིན་དེ་རིང་གི་ལས་རིམ་འདི་བཞིན་གོ་སྒྲིག་གནང་མཁན་རིག་འཛིན་ཆོས་སྒྲོན་ལགས་དང་ལས་རིམ་ངོ་སྤྲོད་དང་གསར་འགྱུར་ཁག་ཕབ་སྒྱུར་གྱིས་སྙན་སྒྲོན་ཞུ་མཁན་གུས་པ་ཚེ་དབང་དངོས་གྲུབ་བཅས་ང་ཚོ་ཐུན་མོང་ནས་གསན་མཁན་རྣམ་པ་ལྷན་རྒྱས་ལ་མཛའ་བརྩེའི་འཚམས་འདྲི་ཞུ་བ་དང་སྦྲགས་ཐེངས་འདིའི་ལས་རིམ་ཁག་གཤམ་ལ་རིམ་པས་སྙན་སྒྲོན་ཞུ་གི་ཡིན། དེ་རིང་གི་ལས་རིམ་ཁག་གི་ཐོག་མར་འཛམ་གླིང་མཉམ་འབྲེལ་རྒྱལ་ཚོགས་ནང་ལ་བོད་ནང་གི་འགྲོ་བ་མིའི་ཐོབ་ཐང་དང་འབྲེལ་བའི་གནད་དོན་ཐད་རྒྱ་ནག་ལ་དྲི་བ་བཏང་སྐབས། ལན་འདེབས་རྒྱབ་ཁག་པོ་བྱུང་ཡོད་པ་སོགས་དེ་རིང་གི་གལ་ཆེའི་གསར་འགྱུར་ཁག་སྙན་སྒྲོན་ཞུ་རྒྱུ་དང། རྒྱ་ནག་གི་སྲིད་བྱུས་ཐོག་རྒྱལ་སྤྱིའི་གྲོས་ཚོགས་ཀྱི་འཐུས་མིའི་མནའ་འབྲེལ་གྱི་ལྷན་ཚོགས་སུ། ཉི་ཧོང་དོན་གཅོད་ཨརྱ་ཚེ་དབང་རྒྱལ་པོ་ལགས་ཀྱིས་རྒྱ་ནག་གཞུང་གིས་བོད་ནང་གི་འགྲོ་བ་མིའི་ཐོབ་ཐང་དང་ཆོས་དད་རང་དབང་རྡོག་རོལ་ཤུགས་ཆེ་གཏོང་བཞིན་པའི་སྐོར་གསལ་བཤད་གནང་བའི་སྐོར་གནས་ཚུལ་བཏང་འབྱོར་བྱུང་བ་ཞིག་སྙན་སྒྲོན་ཞུ་རྒྱུ་དང། དེ་ནས་སྔ་ལོ་ཨུ་རུ་སུ་རང་སྐྱོང་མངའ་ཁུལ་གྱི་ཐུ་བྷའི་གྲོས་ཚོགས་ནས་གསེར་གྱི་གཟེངས་རྟགས་ཕུལ་བའི་དགེ་བཤེས་འཕྲིན་ལས་ལགས་སུ་བཅར་འདྲི་ཞུས་པའི་གནས་ཚུལ་བཏང་འབྱོར་བྱུང་བ་ཞིག་སྙན་སྒྲོན་ཞུ་རྒྱུ་དང། ཡང་ཐེངས་འདིའི་གསར་འགྱུར་དཔྱད་གཏམ་གྱི་ལེ་ཚན་ནང་དབུས་བོད་མིའི་སྒྲིག་འཛུགས་ཀྱི་སྲིད་སྐྱོང་སྤེན་པ་ཚེ་རིང་མཆོག་ད་རེས་བྱང་ཨ་མི་རི་ཀའི་ཁུལ་དུ་འཚམས་གཟིགས་སུ་ཕེབས་ཏེ་ཨ་མི་རི་ཀའི་དམིགས་བསལ་བོད་དོན་འབྲེལ་མཐུད་པ་དང་གྲོས་ཚོགས་ཀྱི་འཐུས་མི་སོགས་གནད་ཡོད་དཔོན་རིགས་ཁག་དང་མཇལ་འཕྲད་གནང་བ་དང། བོད་མི་སྤྱི་མཐུན་ཚོགས་པ་ཁག་དང་བོད་མི་ན་གཞོན་ཚོ་ཐུག་འཕྲད་གནང་བ་སོགས་ད་རེས་ཀྱི་འཚམས་གཟིགས་དེའི་དོན་སྙིང་གི་སྐོར་བོད་རིགས་འབྲེལ་མཐུད་པ་ཀུན་དགའ་བཀྲ་ཤིས་ལགས་སུ་བཅར་འདྲི་ཞུས་ནས་ཕྱོགས་སྒྲིག་ཞུས་པ་ཞིག་སྙན་སྒྲོན་ཞུ་རྒྱུ་དང། མཇུག་ཏུ་གླེང་མོལ་གྱི་ལེ་ཚན་ནང་རྒྱ་གར་ནང་ལ་རྟེན་གཞི་བྱས་པའི་བོད་ཀྱི་འབྲས་ནད་ཚོགས་པའི་ཚོགས་གཙོ་ཚུལ་ཁྲིམས་རྡོ་རྗེ་ལགས་དང་ཝིས་ཀོན་སིན་གཙུག་ལག་སློབ་གྲྭ་ཆེན་མོའི་སྨན་པ་ཌོག་ཊར་ཏོ་ནི་ཏྲེད་ཝལ་ལགས་དང་ལྷན་དུ་གླེང་མོལ་ཞུས་པ་ཞིག་བཅས་གསར་འགྱུར་དང་ལས་རིམ་གཞན་ཁག་གི་རྗེས་སུ་རིམ་པས་གསན་གནང་གི་རེད། ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་དེ་རིང་གི་གསར་འགྱུར་ཁག་གསན་རོགས་གནང། མཉམ་འབྲེལ་རྒྱལ་ཚོགས་ནང་ལ་བོད་ནང་གི་འགྲོ་བ་མིའི་ཐོབ་ཐང་དང་འབྲེལ་བའི་གནད་དོན་ཐད་རྒྱ་ནག་ལ་དྲི་བ་བཏང་བའི་སྐབས། ལན་འདེབས་རྒྱབ་ཁག་པོ་བྱུང་ཡོད་འདུག་དེ་ཡང་རྒྱལ་སྤྱིའི་བོད་དོན་ལས་འགུལ་ཁང་ནས་སྤྱི་བསྒྲགས་ཤིག་སྤེལ་བའི་ནང་གསལ་ལྟར་ན། འདི་ཚེས་བཅོ་ལྔ་དང་བཅུ་དྲུག་ཉི་མ་གཉིས་ཀྱི་རིང། མཉམ་འབྲེལ་རྒྱལ་ཚོགས་ཀྱི་དཔལ་འབྱོར་དང་སྤྱི་ཚོགས། རིག་གཞུང་ཐོབ་ཐང་ཚོགས་ཆུང་གིས། རྒྱ་ནག་གཞུང་ནས་རྒྱལ་སྤྱིའི་གྲོས་ཆོད་གཞིར་བཟུང་ལག་བསྟར་བྱེད་ཀྱི་ཡོད་མེད་བསྐྱར་ཞིབ་གནང་སྟེ། ཚོགས་འདུའི་ཐོག་རྒྱ་ནག་གི་སྐུ་ཚབ་རྣམས་ལ་རྣོ་ངར་ལྡན་པའི་ཐོག་ནས་ཐད་ཀར་དྲི་བ་བཏང་བའི་སྐབས། འདོད་བློ་ཁེངས་པའི་ལན་འདེབས་བརྒྱབ་ཐུབ་མེད་ལུགས་ཇི་ནི་ཝ་ནང་དུ་ཡོད་པའི་རྒྱལ་སྤྱིའི་བོད་དོན་ལས་འགུལ་ཁང་གི་འགན་འཛིན་ཀའེ་མུར་ལཱ་ལགས་ཀྱིས་འགྲེལ་བརྗོད་གནང་འདུག། རྒྱལ་ཚོགས་ཀྱི་འབྲེལ་ཡོད་ཚོགས་ཆུང་ནས་རྒྱ་ནག་གི་སྐུ་ཚབ་ཚོར་བོད་ནང་ཞིང་འབྲོག་གནས་སྤོས་བྱས་པ་དང་ལྷག་པར་དུ་བོད་པའི་ཕྲུ་གུ་ཚོ་བཙན་ཤེད་ཀྱི་ཐོག་ནས་གཏན་འཇགས་སློབ་གྲྭའི་ནང་དུ་བཅུག་སྟེ་རྒྱ་ནག་གུང་ཁྲན་ཏང་གི་ལྟ་གྲུབ་སློབ་གསོ་སྤྲོད་སྟབས་ཀྱིས་བོད་པའི་ཆོས་དང་རིག་གཞུང་སྐད་ཡིག་སོགས་རྩ་མེད་བཟོ་བའི་སྲིད་བྱུས་འཛིན་གྱི་ཡོད་པའི་གནད་དོན་གྱི་ཐོག་དྲི་བ་བཏང་བའི་སྐབས་ཁོང་ཚོས་དྲི་བ་ཁག་ལ་སྐབས་རེ་ལན་མ་བརྒྱབ་པ་དང་སྐབས་རེ་ངོས་ལེན་མ་བྱས་པ། སྐབས་རེ་གནས་ཚུལ་དེ་དག་བདེན་པ་མིན་ལུགས་སོགས་གཡོལ་ཐབས་བྱས་ཡོད་ལུགས་གསུངས་པ་དང་ཆབས་ཅིག་ཁོང་གིས་རྒྱ་ནག་གཞུང་ནས་གནས་ཚུལ་རྣམས་རྒྱུ་མཚན་འདྲ་མིན་གྱིས་འགྲེལ་བཤད་བརྒྱབ་པའི་ཐོག་ནས་གཡོལ་ཐབས་བྱས་ཀྱང་དངོས་ཡོད་གནས་སྟངས་ནས་ཐར་ཐབས་ཡོད་པ་མ་རེད་ཅེས། རྒྱལ་སྤྱིའི་སྤྱི་ཚོགས་ཀྱི་ངོས་ནས་ཀྱང། རྒྱ་ནག་གཞུང་ནས་བོད་དུ་འཛིན་པའི་དྲག་གནོན་ཅན་གྱི་སྲིད་བྱུས་ཐེར་འདོན་བྱས་པ་དང་འབྲེལ་མཉམ་འབྲེལ་རྒྱལ་ཚོགས་ཀྱི་འབྲེལ་ཡོད་ཚོགས་ཆུང་གི་བཀོད་ཁྱབ་ལ་ཉན་འཇོག་དང་འབྲེལ་ལག་ལེན་འཁེལ་ཐབས་བྱེད་དགོས་ལུགས་གསུངས་འདུག་གོང་ཞུས་སྤྱི་བསྒྲགས་དེའི་ནང་བོད་ནང་རྒྱ་ནག་གཞུང་གིས་ཞིང་འབྲོག་བཙན་ཤེད་ཀྱི་ཐོག་ནས་གཞིས་སྤོ་བྱེད་དུ་བཅུག་ནས་ཁོང་ཚོའི་རྒྱུན་སྲོལ་གྱི་འཚོ་བར་དོ་ཕོག་གཏོང་བཞིན་པ་དང་བོད་པའི་ཕྲུ་གུ་ཚོར་ཡང་དེ་དང་ཕྱོགས་མཚུངས་བོད་པའི་ཐུན་མོང་མ་ཡིན་པའི་ཆོས་དང་རིག་གཞུང་སྐད་ཡིག་སོགས་སློབ་གསོ་སྤྲོད་རྒྱུའི་ཚབ་ཏུ་གཏན་འཇགས་སློབ་གྲྭའི་ནང་བཞག་ནས་རྒྱལ་གཅེས་ལྟ་གྲུབ་དང་སྤྱོད་ཚུལ་སློབ་སྦྱོང་སྤྲད་པ་དེ་རྒྱ་ནག་ཅན་དུ་བསྒྱུར་ཐབས་བྱེད་པ་སོགས་གང་ལྟར་བོད་མི་ཚོ་རྒྱ་རིགས་དང་མཉམ་བསྲེས་བྱེད་རྒྱུའི་སྲིད་བྱུས་འཛིན་གྱི་ཡོད་པ་སོགས་བཀོད་ཡོད་པ་རེད་ལ། མཉམ་འབྲེལ་རྒྱལ་ཚོགས་ལའང་དེ་ལྟར་ཞུས་ཡོད་འདུག་ཡང་གནས་ཚུལ་གཞན་ཞིག་ནང་ཨོ་སི་ཀྲོ་ལི་ཡའི་སྐུ་ཚབ་དོན་གཅོད་ཀརྨ་སེང་གེ་ལགས་ཀྱིས་ཨོ་སི་ཀྲོ་ལི་ཡའི་གྲོས་ཚོགས་ཀྱི་ཕྱི་འབྲེལ་ལས་དོན་ཚོགས་ཆུང་དང། བདེ་སྲུང་དང་ཚོང་ལས་ཚོགས་ཆུང། དེ་བཞིན་འགྲོ་བ་མིའི་ཐོབ་ཐང་རྟོག་ཞིབ་ཚོགས་ཆུང་བཅས་ཀྱི་ཚོགས་མི་དང་མཇལ་འཕྲད་གནང་ནས་བོད་ནང་གི་འགྲོ་བ་མིའི་ཐོབ་ཐང་གི་གནས་སྟངས་སྤྱི་དང། ལྷག་པར་དུ་རྒྱ་ནག་གཞུང་གིས་གཏན་འཇགས་སློབ་གྲྭ་ཁག་བརྒྱུད་ནས་བོད་ཀྱི་རིག་གཞུང་རྩ་མེད་གཏོང་བཞིན་པའི་སྲིད་བྱུས་ཀྱི་སྐོར་སྙན་སེང་ཞུས་ཐོག་གྲོས་ཚོགས་ནང་ལ་ཉན་ཞིབ་ཞིག་ཡོང་བའི་འབོད་སྐུལ་ཞུས་གནང་བཞག། དེ་ཡང་ཁ་ས་བོད་མིའི་སྒྲིག་འཛུགས་ཀྱི་དྲ་རྒྱའི་ནང་གནས་ཚུལ་ཐོན་པར་གཞིགས་ན། ཕྱི་ཟླ་གཉིས་པའི་ཚེས་བཅུ་བཞི་དང་བཅོ་ལྔ་ཉི་མ་གཉིས་ཀྱི་རིང་ཨོ་སི་ཀྲོ་ལི་ཡའི་སྐུ་ཚབ་དོན་གཅོད་ཀརྨ་སེང་གེ་ལགས་དང། ཨོ་སི་ཀྲོ་ལི་ཡའི། བོད་དོན་ལྷན་ཚོགས་ཀྱི་འགན་འཛིན་ལྷན་ཚོགས་ཀྱི་ཚོགས་གཙོ་ཌོག་ཊར་ཛོ་བེད་ཧྥོར་ལགས་གཉིས་ཀྱིས་ཨོ་སི་ཀྲོ་ལི་ཡའི་གྲོས་ཚོགས་འཚོགས་བཞིན་པ་དང་སྟབས་བསྟུན་ནས་གྲོས་ཚོགས་ཀྱི་འཐུས་མི་མཱ་རི་ཡ་ལགས་དང་གྲོས་ཚོགས་གོང་མའི་འཐུས་མི་ལིན་ཌ་རཱི་ནོལ་ལགས། གྲོས་ཚོགས་ཀྱི་འཐུས་མི་པི་ཏར་ཁ་ལིལ་ལགས། གྲོས་ཚོགས་གོང་མའི་འཐུས་མི་ལྡེ་བིད་ཕོར་སེད་ལགས་ཀྱི་ལས་བྱེད་ཇེ་ནིས་མེག་ཤན་ལགས་དང་མཇལ་འཕྲད་གནང་ཡོད་པ་མ་ཟད། ཨོ་སི་ཀྲོ་ལི་ཡའི་གྲོས་ཚོགས་ཀྱི་འཐུས་མི་བོད་དོན་རྒྱབ་སྐྱོར་ཚོགས་པའི་ཟུང་འབྲེལ་ཚོགས་གཙོ་ཝེ་རན་དབྱི་ཇཱ་ལགས་དང་སུ་སན་ཀྲེམ་པེལ་མན་ལགས། ཇེ་ནིས་ར་ཡིས་ལགས་བཅས་དང་ལྷན་དུ་མཇལ་འཕྲད་གནང་སྟེ། བོད་ནང་གི་ཛ་དྲག་གནས་སྟངས་སྐོར་དང་རྒྱ་ནག་གཞུང་གིས་བོད་ཕྲུག་ས་ཡ་གཅིག་ལྷག་ཙམ་མི་སེར་སྤེལ་ཡུལ་གཏན་འཇགས་སློབ་གྲྭ་ཁག་ཏུ་བཙན་དབང་གིས་ཁྲིད་དེ། བོད་ཀྱི་རིག་གཞུང་རྒྱ་ནག་ཅན་དུ་གཏོང་ཐབས་ཀྱི་ལས་འགུལ་སྤེལ་བཞིན་ཡོད་པ་དང། སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གི་ཡང་སྲིད་ངོས་འཛིན་གནང་ཕྱོགས་ལ་རྒྱ་ནག་གཞུང་གིས་ཐེ་གཏོགས་བྱེད་ཀྱི་ཡོད་པ་སོགས་ཀྱི་སྐོར་ལ་སྙན་གསེང་ཞུས་པའི་ཐོག། འབྲེལ་ཡོད་ཨོ་སྟྲོ་ལི་ཡའི་གྲོས་ཚོགས་ཀྱི་ཕྱི་འབྲེལ་ལས་དོན་དང་བདེ་སྲུང་དང་ཚོང་ལས་དེ་བཞིན་འགྲོ་བ་མིའི་ཐོབ་ཐང་རྟོག་ཞིབ་ཚོགས་ཆུང་བཅས་ཀྱི་ཚོགས་མི་རྣམས་ལ་བོད་ནང་གི་འགྲོ་བ་མིའི་ཐོབ་ཐང་གི་གནས་སྟངས་སྤྱི་དང། ཡང་སྒོས་རྒྱ་ནག་གཞུང་གིས་གཏན་འཇགས་སློབ་གྲྭ་བརྒྱུད་ནས་བོད་ཀྱི་རིག་གཞུང་རྩ་མེད་གཏོང་བཞིན་པའི་སྲིད་བྱུས་ཀྱི་སྐོར་གྲོས་ཚོགས་ནང་ལ་ཉན་ཞིབ་ཞུ་ཡོང་བའི་འབོད་སྐུལ་ཞུས་གནང་བཞག། ཨོ་སྟྲོ་ལི་ཡའི་སྐུ་ཚབ་དོན་གཅོད་ཀརྨ་སེང་གེ་ལགས་དང་ལྷན་དུ་ཨོ་སྟྲོ་ལི་ཡའི་བོད་དོན་ལྷན་ཚོགས་ཀྱི་འགན་འཛིན་ལྷན་ཚོགས་ཀྱི་ཚོགས་གཙོ་དང། དོན་གཅོད་ལས་ཁང་གི་དྲུང་ཆེ་ལྷ་དབང་རྒྱལ་པོ་ལགས་ཨོ་སྟྲོ་ལི་ཡའི་བོད་དོན་ལྷན་ཚོགས་ཀྱི་བསོད་ནམས་རྒྱལ་མཚན་ལགས་བཅས་ནས་ལྷན་བཅར་ཞུས་པའི་གནས་ཚུལ་འདུག། ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་དེ་རིང་གི་གསར་འགྱུར་ཁག་མུ་མཐུད་ནས་གསན་རོགས་གནང། ཡུ་རོབ་ཡུལ་གྲུ་སི་པན་རྒྱལ་ཁབ་ནང་སི་པན་གྲོས་ཚོགས་ཀྱི་འཐུས་མིའི་བོད་དོན་རྒྱབ་སྐྱོར་ཚོགས་པ་གསར་འཛུགས་གནང་བའི་རྗེས་ཁ་ས་ཕྱི་ཟླ་གཉིས་པའི་ཚེས་བཅུ་བདུན་ཉིན་བོད་མི་མང་སྤྱི་འཐུས་ལྷན་ཁང་གི་ཚོགས་གཙོ་མཁན་པོ་བསོད་ནམས་བསྟན་འཕེལ་མཆོག་གིས་གཞིས་བྱེས་བོད་མི་ཡོངས་དང། བོད་མི་མང་སྤྱི་འཐུས་ལྷན་ཚོགས་ཀྱི་ཚབ་ཞུས་ནས་སི་པན་གྲོས་ཚོགས་གོང་མའི་འཐུས་མི་སྐུ་ཞབས Robert Masih Nahar མཆོག་དང། ཚོགས་མི་གྲོས་ཚོགས་ཀྱི་འཐུས་མི་རྣམས་ལ་ཐུགས་རྗེ་ཆེ་ཞུས་གནང་འདུག་དེ་ཡང་ཐུགས་རྗེ་ཆེ་ཞུའི་ཕྱག་བྲིས་དེའི་ནང་སི་པན་རྒྱལ་ཁབ་ནང་གྲོས་ཚོགས་ཀྱི་འཐུས་མིའི་བོད་དོན་རྒྱབ་སྐྱོར་ཚོགས་པ་གསར་འཛུགས་གནང་ཐུབ་པ་མ་ཟད་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ལོའི་ཕྱི་ཟླ་གཉིས་པའི་ཚེས་ཉི་ཤུ་རྩ་གཅིག་ཉིན་གྲོས་ཚོགས་ཀྱི་འཐུས་མིའི་བོད་དོན་རྒྱབ་སྐྱོར་ཚོགས་པ་དབུ་འབྱེད་གནང་རྒྱུ་ཡིན་པ་ཐོས་འཕྲལ་ང་ཚོར་དགའ་ཚོར་ཆེན་པོ་བྱུང། དབུ་འབྱེད་ཀྱི་ཉིན་དེར་བོད་ཀྱི་ལོ་གསར་ཡང་འཁེལ་གྱི་ཡོད་རེད། ངས་གཞིས་བྱེས་བོད་མི་ཡོངས་དང་བོད་མི་མང་སྤྱི་འཐུས་ལྷན་ཁང་གི་ཚབ་ཞུས་ཏེ་སྐུ་ཉིད་དང་སི་པན་གྲོས་ཚོགས་ཀྱི་འཐུས་མིའི་བོད་དོན་རྒྱབ་སྐྱོར་ཚོགས་པའི་ཚོགས་མི་ཡོངས་ལ་ཐུགས་རྗེ་ཆེ་ཞུ་རྒྱུ་ཡིན། ཚོགས་པ་འདི་བརྒྱུད་ནས་སི་པན་རྒྱལ་ཁབ་ནང་བོད་ཀྱི་བདེན་པའི་འཐབ་རྩོད་ཐོག་ང་ཚོ་མཉམ་རུབ་ཀྱི་ལས་འགུལ་སྤེལ་ཐུབ་ངེས་རེད། ཁྱེད་རྣམ་པའི་རྒྱབ་སྐྱོར་ནི་ང་ཚོར་གལ་འགངས་ཤིན་ཏུ་ཆེན་པོ་ཆགས་ཀྱི་ཡོད་ཅེས་འཁོད་ཡོད་པ་ཁ་ས་བོད་མི་མང་སྤྱི་འཐུས་ལྷན་ཁང་གི་དྲ་རྒྱའི་ནང་གནས་ཚུལ་སྤེལ་བཞག། ཡང་གནས་ཚུལ་གཞན་ཞིག་ནང་ཨ་མི་རི་ཀའི་ཆེས་མཐོའི་བདེ་སྲུང་དཔོན་རིགས་ཤིག་ཐའེ་ཝན་ནང་ཁ་ས་ཕེབས་འབྱོར་གནང་ཡོད་པ་དང། དེས་རྐྱེན་པས་ཉེ་ཆར་རྒྱ་ནག་གིས་ཨ་མི་རི་ཀའི་མཁའ་དབྱིངས་སུ་གསང་མྱུལ་ལྒང་ཕུག་བཏང་བའི་དཀའ་རྙོག་ཐོག་རྒྱ་ནག་ཁོང་ཁྲོ་ལངས་གཞིའི་གནས་ཚུལ་གསར་པ་དེས་ཡུལ་གྲུ་གཉིས་ཀྱི་མཐུན་འབྲེལ་ལ་དོ་ཕོག་དེ་བས་ཆེ་བ་ཐེབས་སྲིད་ལུགས The Financial Times ཞེས་པའི་གསར་ལས་ཁང་གིས་གནས་ཚུལ་སྤེལ་བ་ཞིག་ལུང་འདྲེན་གནང་སྟེ་ཁ་ས་ཧྥ་རན་སི་གསར་འགྱུར་ལས་ཁང་གིས་གནས་ཚུལ་སྤེལ་བཞག་དེའང་ཨ་མི་རི་ཀའི་རྒྱ་ནག་ལས་དོན་དྲུང་ཆེ་ལས་རོགས་གཞོན་པ Michael Chase མཆོག་ཐའེ་ཝན་དུ་ཕེབས་འབྱོར་གནང་ཡོད་པ་དང། ཁོང་ནི་ཕྱི་ལོ་ཉིས་སྟོང་བཅུ་དགུ་ལོར་ཨ་མི་རི་ཀའི་ཤར་ཨེ་ཤི་ཡའི་ལས་དོན་དྲུང་ཆེ་ལས་རོགས་གཞོན་པ་མཆོག་ཐའེ་ཝན་དུ་ཕེབས་པའི་རྗེས་ཨ་མི་རི་ཀའི་གཞུང་གི་དཔོན་རིགས་ཐའེ་ཝན་ནང་ལ་ཕེབས་མཁན་གནད་ཡོད་མི་སྣ་མཐོ་ཤོས་དེ་ཡིན་འདུག་རྒྱ་ནག་གིས་ཐའེ་ཝན་ནི་རྒྱ་ནག་གི་ཆ་ཤས་ཤིག་ཡིན་པ་དང། དགོས་གལ་བྱུང་བ་ཡིན་ན་དྲག་པོའི་ལམ་ནས་རྒྱ་ནག་དང་ཟླ་སྒྲིལ་གཏོང་རྒྱུ་ཡིན་ཞེས་བཤད་བཞིན་པ་རེད། ནུབ་ཕྱོགས་ཡུལ་གྲུ་ཁག་གི་ཆབ་སྲིད་པ་མི་སྣ་ཐའེ་ཝན་ནང་ལ་ཕེབས་པའི་སྐབས་རྒྱ་ནག་ཁོང་ཁྲོ་ལངས་ནས་སྐྱོན་བརྗོད་བྱེད་བཞིན་པ་རེད། ཉེ་བའི་ཆར་རྒྱ་ནག་གི་གསང་མྱུལ་ལྒང་ཕུག་ཆེན་པོ་ཞིག་ཨ་མི་རི་ཀའི་མཁའ་དབྱིངས་སུ་སླེབས་པ་དང་ཨ་མི་རི་ཀས་ལྒང་ཕུག་དེ་གཏོར་བཤིག་བཏང་བའི་གནས་ཚུལ་གྱི་རྐྱེན་པས་ཡུལ་གྲུ་གཉིས་ཀྱི་འབྲེལ་བ་དེ་ཇེ་སྡུག་ཏུ་ཕྱིན་ཡོད་པ་རེད། རྒྱ་ནག་ཕྱི་སྲིད་ལས་ཁུངས་ཀྱི་མགྲིན་ཚབ་པར་གསར་འགོད་པས་ཨ་མི་རི་ཀའི་རྒྱ་ནག་ལས་དོན་གྱི་བདེ་སྲུང་དྲུང་ཆེ་ལས་རོགས་གཞོན་པ། Michael Chase། མཆོག་ཐེ་ཝན་དུ་ཕེབས་འབྱོར་གནང་བའི་སྐོར་བཀའ་འདྲི་ཞུས་པར། རྒྱ་ནག་ཕྱི་སྲིད་ལས་ཁུངས་ཀྱི་མགྲིན་ཚབ་པས་ཨ་མི་རི་ཀའི་གཞུང་གི་དཔོན་རིགས་དང་དམག་མིས་ཐའེ་ཝན་དང་འབྲེལ་བ་བྱས་པ་ཡིན་ན། དེར་ང་ཚོས་མཐའ་གཅིག་ཏུ་ངོ་རྒོལ་བྱ་རྒྱུ་ཡིན་ཞེས་ལན་འདེབས་བྱས་ཤག་དེ་བཞིན་ཁོ་པས། ཨ་མི་རི་ཀས་ཐའེ་ཝན་གྱི་དཔོན་རིགས་དང་དམག་མི་དཔོན་རིགས་ལ་འབྲེལ་བ་བྱ་རྒྱུ་དང། ཐའེ་ཝན་གྱི་ཐོག་ཐེ་ཇུས་བྱ་རྒྱུ་དེ་མཚམས་འཇོག་བྱ་དགོས་པ་རེད་ཅེས་བཤད། རྒྱ་ནག་གི་སྲིད་བྱུས་ཐོག་རྒྱལ་སྤྱིའི་གྲོས་ཚོགས་ཀྱི་འཐུས་མི་མནའ་འབྲེལ་གྱི་ལྷན་ཚོགས་སུ་ཉི་ཧོང་དོན་གཅོད་ཨར་ཡ་ཚེ་དབང་རྒྱལ་པོ་ལགས་ཀྱིས་རྒྱ་ནག་གཞུང་གིས་བོད་ནང་གི་འགྲོ་བ་མིའི་ཐོབ་ཐང་དང་ཆོས་དད་རང་དབང་རྡོག་རོལ་ཤུགས་ཆེ་གཏོང་བཞིན་པའི་སྐོར་གསལ་བཤད་གནང་བའི་སྐོར་ལ་བཞུགས་སྒར་དྷརམ་ས་ལ་ནས་འདི་གའི་གསར་འགོད་པ་ལོ་སྦེ་ལགས་ཀྱིས་བཏང་བའི་གནས་ཚུལ་ཞིག་གསན་རོགས་གནང། རྒྱ་ནག་གི་སྲིད་བྱུས་ཐོག་རྒྱལ་སྤྱིའི་གྲོས་ཚོགས་འཐུས་མི་མནའ་འབྲེལ་གྱི་ལྷན་ཚོགས་སུ། ཉི་ཧོང་དོན་གཅོད་ཨར་ཡ་ཚེ་དབང་རྒྱལ་པོ་ལགས་ནས་རྒྱ་ནག་གིས་བོད་ནང་འགྲོ་བ་མིའི་ཐོབ་ཐང་དང་ཆོས་དད་རང་མོས་རྡོག་རོལ་ཤུགས་ཆེ་གཏོང་བཞིན་པ་སོགས་གསལ་འདེབས་གནང་ཡོད་གི། རྒྱ་ནག་གཞུང་གིས་ཐེ་ཝན་ལ་ཉེན་ཁ་བཟོ་བཞིན་པ་དང་རྒྱ་ནག་རང་གི་ནང་དུ་འགྲོ་བ་མིའི་ཐོབ་ཐང་རྡོག་རོལ་ཚབས་ཆེན་གཏོང་བཞིན་པ། དཔལ་འབྱོར་ནུས་པ་བེད་སྤྱོད་ཀྱིས་ཕྱི་རྒྱལ་ཁག་ཏུ་ཤུགས་རྐྱེན་སྤེལ་ཐབས་བྱེད་བཞིན་པ་སོགས་ཀྱི་ཐོག IPAC རྒྱལ་སྤྱིའི་གྲོས་ཚོགས་འཐུས་མི་གི་མནའ་འབྲེལ་གྱི་ལྷན་ཚོགས་ཟིག་ཕྱི་ཟླ་གཉིས་པ་གི་ཚེས་བཅུ་བདུན་ཉིན་ཉི་ཧོང་གི་རྒྱལ་ས་ཐོ་ཀིའོ་གི་གྲོང་ཁྱེར་དུ་གནང་ཡོད་པའི་ནང་ཨོ་སི་ཁྲེ་ལི་ཡ་དང་དབྱིན་ཡུལ་སྦེལ་ཇམ་བཅས་ཀྱི་སྲིད་བློན་ཟུར་པ་ཁག་ཅིག་ཕེབས་ཡོད་པ་མ་ཟད། ཡུ་རོབ་དང་ཁ་ན་དྲ་དབྱིན་ཇི་དང་ཐེ་ཝན་ཉི་ཧོང་སོགས་ཀྱི་གྲོས་ཚོགས་འཐུས་མི་མང་བོ་ཟིག་ཆེད་དུ་བཅར་ཡོད་པའི་སར་ཉི་ཧོང་དོན་གཅོད་ཨར་ཡ་ཚེ་དབང་རྒྱལ་བོ་ལགས་ནས། རྒྱ་ནག་གཞུང་གིས་བོད་ནང་འགྲོ་བ་མིའི་ཐོབ་ཐང་དང་ཆོས་དད་རང་དབང་རྡོག་རོལ་ཚབས་ཆེན་གཏོང་བཞིན་པ་གི་ཁར། བོད་རིགས་རྒྱ་རིགས་སུ་བསྒྱུར་བ་གི་སྲིད་བྱུས་ལག་བསྟར་བྱེད་བཞིན་པ་གི་སྐོར་གསལ་འདེབས་གནང་བ། འདི་ག་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་ལ་ཨར་ཡ་ཚེ་དབང་རྒྱལ་བོ་ལགས་ནས་འགྲེལ་བརྗོད་གནང་གི་འདུག།
ད་ཅིག་བོད་ནང་ལོགས་ལ་འགྲོ་བ་མིའི་ཐོབ་ཐང་དང་ཨ་ནི་ཆོས་དད་རང་མོས་མེད་པ་དང་ཨ་ནི་ལྷག་པར་དུ་དགོན་པ་གཏོར་བཤིག་དང་ཨ་ནི་སློབ་གྲྭ་ཁག་ནང་ལོགས་ལ་ཨ་ནི་དཔེར་བཞག་ན་བོད་པའི་ཕྲུ་གུ་ཚང་མ་བི་ཏའི་བཙན་དབང་ཐོག་ནས་ཨ་ནི་རྒྱ་ཡིག་གི་སློབ་སྦྱོང་སྦྱང་བཅུག་པ་དེ་འདྲ་དང་ཨ་ནི་བོད་པ་རྒྱ་ལ།

རྒྱ་ནག་གི་ཉེན་ཁའི་གདོང་ལེན་གྱི་ཆེད་དུ་ཤར་ནུབ་དམངས་གཙོའི་ཡུལ་གྲུ་ཚོས་རྒྱ་ནག་ལ་མཉམ་དུ་གདོང་ལེན་དང། དམག་དོན་མཉམ་ལས་གནང་དགོས་པ་གི་དགོངས་ཚུལ་ཀྱང་བཏོན་གནང་གི་འདུག་དབྱིན་ཇིའི་རྒྱལ་ཁབ་ཀྱི་སྲིད་བློན་ཟུར་པ་ལི་ཛི་ཁྲུས་ལགས་ནས་ཀྱང། རྒྱ་ནག་གཞུང་གིས་སོ་སོའི་མི་དམངས་ཙམ་མ་ཟད་འཛམ་གླིང་ཡོངས་ཀྱི་མིའི་བསམ་བློ་བསྒྱུར་ཐབས་ཀྱིས། འཛམ་གླིང་དུ་ལམ་སྲོལ་གསར་བ་ཟིག་གཏོད་རྒྱུའི་འབད་བརྩོན་བསྟེན་བཞིན་པ་ཡིན་ན་ཡང། རྒྱ་ནག་གི་ལམ་སྲོལ་ནི་དམ་དྲག་དང་བཀག་སྡོམ་སོགས་ཡིན་པས། ང་ཚོས་མཉམ་རུབ་འབད་བརྩོན་བྱས་ན་རྒྱ་ནག་གི་འཐབ་ཇུས་ལ་གདོང་ལེན་ཡག་པོ་གནང་ཐུབ་ངེས་ཡིན་པ་སོགས་གསལ་སྟོན་གནང་གི་འདུག་ཅིང། གཞན་ཡང་སྒྲོག་གླང་དེའི་ནང་འགྲོ་བ་མིའི་ཐོབ་ཐང་གང་དུ་རྡོག་རོལ་བཏང་ན་ཚང་མས་མཉམ་རུབ་ཀྱིས་གདོང་ལེན་མ་བྱས་ཚེ། གཅིག་སྡུད་རིང་ལུགས་མཁན་ཚོས་གྲངས་ཉུང་མི་རིགས་རྩ་མེད་སོགས་བཟོ་ངེས་ཡིན་པ་གི་དགོངས་ཚུལ་ཤུགས་ཆེ་བཏོན་ཡོད་པ་གི་སྐོར་ཉི་ཧོང་དོན་གཅོད་ཨར་ཡ་ཚེ་དབང་རྒྱལ་པོ་ལགས་ནས་འབྲེལ་བརྗོད་གནང་གི་འདུག། འགྲོ་བ་མིའི་ཐོབ་ཐང་དེ་ག་བ་ས་ཆ་ག་བར་རྡོག་རོལ་བཏང་གི་ཡོད་པ་རེད་ཟེར་ན་དེ་ལ་མི་ཚང་མས་ཀྱི་བི་དེ་མཉམ་རུབ་བྱེད་བྱེད་བི་དེ་སྐད་འབོད་བྱེད་དགོས་ཀྱི་ཡོད་པ་ཞིག་དང་དེ་ལ་སྲུང་སྐྱོབ་བྱེད་ཡ་གི་ད་འགན་དེ་འཁྱེར་དགོས་ཀྱི་འདུག་འདི་མ་བྱུང་བ་འདྲ་བྱས་ན་ནི། གཅིག། གཅིག་སྡུད་རིང་ལུགས་ཀྱི་སྲིད་གཞུང་དེ་འདྲས་ཡིན་པ་ནི་མུ་མཐུད་ནས་འགྲོ་བ་མིའི་ཐོབ་ཐང་རྡོག་རོལ་བཏང་ཡ་དང་ལྷག་པར་དུ་བོད་དང་གྲངས་ཉུང་མི་རིགས་དེ་ཚོ་རྩ་མེད་བཟོ་ཡ་དང་དེ་འདྲས་ཀྱི་ལས་འགུལ་ཅིག་སྤེལ་བསྡད་ཀྱི་འདུག་འཛམ་བུ་གླིང་འདི་ཞི་བདེ་དང་ཡར་རྒྱས་གང་ལ་ཅིག་འགྲོ་དགོས་ཀྱི་ཡོད་པ་རེད་ཅེ་ན་ཨ་ནི་དེ། ཚང་མས་ཀྱི་འགན་ཞིག་འཁྱེར་དགོས་ཀྱི་འདུག་ཟེར་དེ་འདྲས་ཀྱི་བགྲོ་གླེང་ཤུགས་ཆེན་པོ་ཞེ་དྲག་བྱུང་སོང། ལྷན་ཚོགས་དེར་ཚོགས་ཐུན་རྗེས་མ་ཁག་ཏུ་མཇུག་སྡོམ་གྲོས་ཆོད་ཅིག་ཀྱང་འཇོག་རྩིས་ཡོད་པ་མ་ཟད། ལྷན་ཚོགས་དེ་ནི་འབྱུང་འགྱུར་སྤྱི་ཟླ་ལྔ་བའི་ནང་འཛམ་གླིང་གི་འབྱོར་ལྡན་རྒྱལ་ཁབ་ཁག་བདུན་གྱི་ཚོགས་འདུ་ཉི་ཧོང་གི་གྲོང་ཁྱེར་ཧི་རོ་ཤི་མ་གི་ནང་གནང་སྐབས་སུ། རྒྱ་ནག་གིས་འཛམ་གླིང་གི་ལམ་སྲོལ་ལ་གཏོར་བཤིག་ཚབས་ཆེ་གཏོང་བཞིན་པར། དམངས་གཙོའི་རྒྱལ་ཁབ་ཁག་མཉམ་རུབ་ཀྱིས་ལན་འདེབས་ཤུགས་ཆེ་བྱེད་རྒྱུ་གི་ཆེད་དུ་དམིགས་པ་ཞིག་སྟེ། རྒྱལ་སྤྱིའི་གྲོས་ཚོགས་འཐུས་མི་གི་མཉམ་འབྲེལ་གྱི་ལྷན་ཚོགས་དེ་ནི། སྤྱི་ལོ་ཉིས་སྟོང་ཉི་ཤུ་གི་ལོ་དྲུག་བཞིར་གནམ་བདེ་སྒོ་མོ་གི་དོན་རྐྱེན་གྱི་དུས་དྲན་གྱི་ཉི་མ་དང་བསྟུན་ཏེ་བཙུགས་པ་ཞིག་ཡིན་པ་རེད། བཞུགས་སྒར་ནས་ཨེ་ཤ་ཡ་རང་དབང་རླུང་འཕྲིན་ཁང་གི་གསར་འགོད་པ་བློ་སྦེ་ཡིན། རྣམ་པ་ཚོས་གསན་བཞིན་པ་དེ་ཨེ་ཤ་ཡ་རང་དབང་རླུང་འཕྲིན་ཁང་གི་དེ་རིང་གི་ལས་རིམ་ཁག་རེད། དེ་ནས་སྔ་ལོ་ཨུ་རུ་སུ་རང་སྐྱོང་མངའ་ཁུལ་གྱི། ཐུ་བྷའི་གྲོས་ཚོགས་ནས་གསེར་གྱི་གཟེངས་རྟགས་ཕུལ་བའི་དགེ་བཤེས་འཕྲིན་ལས་ལགས་སུ། འདི་གའི་གསར་འགོད་པ་པད་མ་དངོས་གྲུབ་ལགས་ཀྱིས་བཅར་འདྲི་ཞུས་པ་ཞིག་གསན་རོགས་གནང།
སྔ་ལོ་ཨུ་རུ་སུ་རང་སྐྱོང་མངའ་ཁུལ་གྱི་ཐུ་བྷའི་གྲོས་ཚོགས་ནས་དགེ་བཤེས་འཕྲིན་ལས་ལགས་སུ་ཁུལ་དེའི་ནང་ཆོས་མ་ཉམས་རྒྱུན་འཛིན་ཡོང་རྒྱུ། ཞབས་ཞུ་བསྒྲུབས་པ་ལ་བཀའ་དྲིན་རྗེས་དྲན་ཞུ་ཆེད་གསེར་གྱི་གཟེངས་རྟགས་ཕུལ་གནང་ཡོད་པ་རེད། ཡང་ལྷོ་ཕྱོགས་སྦེལ་ཀོབ་ནས་ཡིན་པ་དགེ་བཤེས་འཕྲིན་ལས་ལགས་ནས་ད་བར་འདས་པའི་ལོ་ངོ་སུམ་ཅུའི་ནང། ཨུ་རུ་སུ་ཡུལ་ལུང་འདྲ་མིན་ཁག་གི་ནང་ནང་པའི་ཆོས་ཚོགས་ཁག་ཉིས་རྩ་གཅིག་བཙུགས་གནང་སྟེ། ནང་ཆོས་ཁྱབ་སྤེལ་གྱི་ཐོག་ཞབས་ཞུ་སྒྲུབ་གནང་ཡོད་པ་དང་ན་ནིང་ཕྱི་ལོ་ཉིས་སྟོང་ཉིས་རྩ་གཉིས་ལོའི་ཟླ་བ་བཞི་པའི་ནང་ཨུ་རུ་སུ་རང་སྐྱོང་མངའ་ཁུལ་ཐུ་བྷའི་གྲོས་ཚོགས་ནས། དགེ་བཤེས་འཕྲིན་ལས་ལགས་སུ་ནང་ཆོས་མ་ཉམས་རྒྱུན་འཛིན་ཡོང་རྒྱུར་ཞབས་ཞུ་བསྒྲུབས་པ་ལ་བཀའ་དྲིན་རྗེས་དྲན་ཞུ་ཆེད་གསེར་གྱི་གཟེངས་རྟགས་ཕུལ་གནང་ཡོད་པ་རེད་འདུག་ལ། སྐབས་དེར་ཁོང་ནས་མང་ཚོགས་ལ་གཟེངས་རྟགས་དེ་ནི་གོང་ས་མཆོག་ལ་ཕུལ་བ་བཞིན་པས་ངོས་འཛིན་གནང་གི་ཡོད་པ་གསུངས་གནང་ཡོད་པ་རེད་འདུག། ངས་ང་འདི་ནས་དེ་ང་འདི་ཁྱེད་རང་ཚོ་གཉིས་བྱས་དང་ཁྱེད་རང་ཚོ་ཕན་ཐོགས་བྱས་ངས་དེ་ནི་ཀུན་སློང་གང་མེད་ང་ཅིག་རིག་གང་བས་ནས་ཅིག་མཚམས་གང་དུ་མཚམས་དང་ཡང་སོང་ཡོད་པ་མེད། ང་འདི་རྒྱལ་བ་རིན་པོ་ཆེས་འདིར་བཏང་གནང་བ་རེད།

ཨུ་རུ་སུ་ནང་ནང་ཆོས་འཆད་ཁྲིད་ཀྱིས་མི་ཉམས་རྒྱུན་འཛིན་ཡོང་རྒྱུ། ལམ་སྟོན་གནང་ཡོད་ན་ཡང་བོད་མིའི་སྒྲིག་འཛུགས་ཀྱི་ཨུ་རུ་སུ་སྐུ་ཚབ་དོན་གཅོད་ཁང་ནང། དོན་གཅོད་ལས་རོགས་ཀྱི་མཚན་ཐོག་ནས་ལོ་དྲུག་རིང། ཆོས་ཕྱོགས་ཀྱི་ཐོག་ནས་ཞབས་ཞུ་བསྒྲུབས་གནང་བའི་རྗེས་ཁོང་སྐུ་སྒེར་གྱི་ཐོག་ནས། གོང་ས་མཆོག་གི་བཀའ་དགོངས་ལྟར་མུ་མཐུད་ནང་ཆོས་མ་ཉམས་རྒྱུན་འཛིན་ཡོང་རྒྱུ། ཨུ་རུ་སུའི་ཡུལ་ལུང་ཁག་གི་ནང་ནང་པའི་ཆོས་ཚོགས་ཁག་གསར་འཛུགས་ཀྱིས་རིམ་པས་འཕེལ་རྒྱས་སུ་ཕྱིན་ཏེ། ད་བར་ཨུ་རུ་སུའི་རྒྱལ་ས་མོ་སྐོ་དང་སེན་པི་ཏིས་བུརྒ། དེ་བཞིན་སོག་ཡུལ་དང་བུར་ཡ། ཀལ་མི་ཀི་ཡ་དང་ཐུ་བ་སོགས་ཡུལ་ལུང་འདྲ་མིན་ཁག་གི་ནང་ནང་པའི་ཆོས་ཚོགས་ཁག་ཉིས་རྩ་གཅིག་བཙུགས་གནང་ཡོད་པ་རེད་འདུག་ལ། ཁོང་གི་གསུང་དོན་ལ་ཁོང་ཐོག་མར་ཨུ་རུ་སུ་ནང་ཕེབས་འབྱོར་བྱུང་སྐབས་མང་ཚོགས་ནས་ནང་ཆོས་ལ་དོ་སྣང་དེ་ཙམ་མེད་པ་དེར་དོ་སྣང་ཡོང་ཐབས་སུ་སྐུ་གསུང་ཐུགས་ཀྱི་བྱིན་རླབས་དང་རྗེས་གནང་ལ་སོགས་པ་གནང་བའི་རྗེས་ནང་ཆོས་ངོ་སྤྲོད་གནང་ཐབས་གནང་སྟེ་རིམ་པས་མང་ཚོགས་ནས་ནང་ཆོས་ལ་དོ་སྣང་གིས་འདུ་འཛོམས་ཆེ་རུ་ཕྱིན་ཡོད་པ་གསུང་གནང་བྱུང།

གཞན་ཡང་ཁོང་གིས་གསུང་དོན་ལ་ཁོང་ནས་ནང་ཆོས་དད་ལྡན་པ་ཚོ་གཙོ་བོ་ནང་ཆོས་ཤེས་ཐབས་སུ་འབད་བརྩོན་གནང་ཞིང། ཤེས་པའི་རྗེས་སུ་རྒྱུད་ཐོག་ལ་སྦྱར་རྒྱུ་གལ་ཆེན་པོ་ཡིན་པའི་ལམ་སྟོན་ལྟར། ཁོང་ནས་གཙོ་བོ་སློབ་མ་རྣམས་ལ་ལམ་རིམ་དང་བློ་སྦྱོང་སོགས་ཀྱི་འཆད་ཁྲིད་གནང་བཞིན་པའི་འགྲེལ་བརྗོད་གནང་བྱུང། ད་ལམ་རིམ་འདི་གི་ད་ལྟ Science དང་འདྲ་བར Mechanism འདི་སུ་བྲིས་ནས་ང་རང་ཚོའི་སེམས་རྒྱུད་འགྱུར་བ་བཏང་ཡག་ཞེས་པའོ།
འོ་འདི་སྟེ་མདོ་སྟོད་ཕྱིར་ལྟ་འདི་ཡག་པོ་ཞིག་བྱས་ནས་སྤྱོད་འཇུག་བྱས་བློ་སྦྱོང་རིགས་དང་འོ་འདི་ཚོ་འདི་ལྟར་གཙོ་བོ་བྱས།

ཨ་ཁ་སོ་རེད། མཚམས་བསྙེན་སྒྲུབ་བྱས་ད་ལྟ་ང་ཚོ་འདི་བད་ག་ལ་གཞོན་སྐྱེས་མང་པོ་ཡོང་གི་ཡོད། དེ་མིན་དགེ་བཤེས་འཕྲིན་ལས་ལགས་ནས་ཨུ་རུ་སུ་ཁུལ་གྱི་དཔོན་རིགས་མཚོན་པའི་འབྲེལ་ཡོད་རྣམས་ལ་བོད་པའི་ཆབ་སྲིད་ཐོག་རྒྱབ་སྐྱོར་གནང་བའི་སྐུལ་མ་དང་ལྷག་པར་དུ་བོད་རྒྱ་དཀའ་རྙོག་སེལ་ཐབས་སུ་དབུ་མའི་ལམ་གྱི་སྲིད་བྱུས་སྐོར་ངོ་སྤྲོད་དང་དེ་བཞིན་བོད་མིའི་རང་དབང་སྒེར་ལངས་དང་རྒྱ་གཞུང་གིས་པན་ཆེན་རིན་པོ་ཆེ་མཆོག་གློད་གྲོལ་དགོས་པ་སོགས་ཀྱི་ལས་འགུལ་འདྲ་མིན་སྤེལ་བཞིན་པ་གསུངས་གནང་བྱུང། ཨ་ནེ་ངེད་མ་ཁལ་མུག་སྲིད་འཛིན་ཁོ་རང་ལ་ངས་ཡིད་ཞུ་རྒྱུ་ཟེར་ནས་དབུ་མའི་ལམ་གྱི་སྐོར་ལ་ཆེད་མངགས་ཕ་གའི་རྗེས་འབྲས་ཆེན་མོ་བཀའ་མོལ་གནང་གལ་ཆེན་པོ་རེད་ཟེར་ཁོ་རང་གིས་སྤུ་ཏིན་དང་ཡང་སྒོས་ཕ་གའི་རྒྱ་ནག་འགྲོ་བར་བཀའ་ལ་ཨ་ནེ་སྤུ་ཏིན་གྱིས་ལག་ད་བར་ཁྱེད་རང་ཚོ་གིས་ང་ཚོའི་ཚོང་འབྲེལ་སྐབས་ལ་དེ་སྐྱབས་མགོན་རིན་པོ་ཆེ་ཨུ་རུ་སུ་ལ་གདན་འདྲེན་ཞུས་ན་འགྲིག་གི་མ་རེད་ལ་དེ་གའི་ནི་དེ་སྲིད་འཛིན་ང་ཉོག་འདྲ་ཞིག་འདུག་མི་མང་ཚོ་ལ་ལྟ

རྒྱ་གར་ལྷོ་ཕྱོགས་བལ་གོབི་ལུགས་བསམ་གཞིས་གྲོང་གསུམ་པའི་ནང་འཁྲུངས་ཤིང། ཁོང་གཞིས་ཆགས་འདིའི་ནང་གཞི་རིམ་སློབ་སྦྱོང་གནང་སྟེ་མ་སུ་རི་སློབ་གྲྭ་ནས་འཛིན་རིམ་བརྒྱད་པ་ཐོན་པའི་རྗེས་ཝཱ་ཎ་དབུས་བོད་ཀྱི་གཙུག་ལག་སློབ་གཉེར་ཁང་གི་ནང་འཛུལ་ཞུགས་ཀྱིས་ཤཱསྟྲི་ཐོན་པའི་རྗེས་ནིའུ་ཛི་ལན་དུ་བླ་མ་བཟོད་པ་རིན་པོ་ཆེ་མཆོག་གི་ཆོས་ཚོགས་ཀྱི་ནང་སྐད་སྒྱུར་ལོ་ལྔའི་རིང་གནང་བ་དང་དེ་རྗེས་བཞུགས་སྒར་དུ་ལོ་གསུམ་གྱི་རིང་མཚམས་བསྙེན་སྒྲུབ་གནང་མཚམས་སུ་ཕྱི་ལོ་ཆིག་སྟོང་དགུ་བརྒྱ་དགུ་བཅུ་གོ་གསུམ་ལོར ྋགོང་ས་མཆོག་གི་བཀའ་འབྲེལ་དང་ཨུ་རུ་སུ་ཁུལ་དུ་ནང་ཆོས་འཆད་ཁྲིད་ཀྱིས་མི་ཉམས་རྒྱུན་འཛིན་ཡོང་རྒྱུའི་ཞབས་ཞུ་བསྒྲུབས་གནང་སྟེ་ད་བར་ཨུ་རུ་སུ་ཁུལ་དུ་བཞུགས་ཏེ་ལོ་ངོ་སུམ་ཅུ་འགྲོ་གི་ཡོད་པ་རེད་འདུག་རྒྱ་གར་ལྷོ་ཕྱོགས་ནས་ཨེ་ཤེ་ཡ་རང་དབང་རླུང་འཕྲིན་གྱི་གསར་འགོད་པ་པདྨ་དངོས་གྲུབ་ཡིན།
ཡང་ཐེངས་འདིའི་གསར་འགྱུར་དཔྱད་གཏམ་གྱི་ལེ་ཚན་ནང། དབུས་བོད་མིའི་སྒྲིག་འཛུགས་ཀྱི་སྲིད་སྐྱོང་སྤེན་པ་ཚེ་རིང་མཆོག་ད་རེས་བྱང་ཨ་མི་རི་ཀའི་ཁུལ་དུ་འཚམས་གཟིགས་སུ་ཕེབས་ཏེ་ཨ་མི་རི་ཀའི་དམིགས་བསལ་བོད་དོན་འབྲེལ་མཐུད་པ་དང། གྲོས་ཚོགས་ཀྱི་འཐུས་མི་སོགས་གནད་ཡོད་དཔོན་རིགས་ཁག་དང་མཇལ་འཕྲད་གནང་བ་དང། བོད་མིའི་སྤྱི་མཐུན་ཚོགས་པ་ཁག་དང་བོད་མིའི་ན་གཞོན་ཚོ་ཐུག་འཕྲད་གནང་བ་སོགས་ད་རེས་ཀྱི་འཚམས་གཟིགས་དེའི་དོན་སྙིང་གི་སྐོར་གཡུ་སྒྲོན་ལགས་ཀྱིས་བོད་རིགས་འབྲེལ་མཐུད་པ་དང་བོད་དང་རྒྱ་ནག་གི་གནད་དོན་དབྱེ་ཞིབ་པ་ཀུན་དགའ་བཀྲ་ཤིས་ལགས་སུ་བཀའ་འདྲི་ཞུས་པ་ཞིག་གསན་རོགས་གནང། དབུས་བོད་མིའི་སྒྲིག་འཛུགས་ཀྱི་སྲིད་སྐྱོང་སྤེན་པ་ཚེ་རིང་མཆོག་ཕྱི་ཟླ་གཉིས་པའི་ཚེས་གཅིག་ཉིན་ཨ་རིའི་རྒྱལ་སར་ཕེབས་འབྱོར་གྱིས་ཚེས་བཅོ་བརྒྱད་བར་དུ་གཟའ་འཁོར་གཉིས་ལྷག་རིང་བྱང་ཨ་མེ་རི་ཀའི་ས་གནས་བརྒྱད་ནང་གི་མཛད་རིམ་ནང་ནས་སྙིང་བསྡུས་ཤིག་ནི། ཐོག་མར་ཨ་རིའི་རྒྱལ་སའི་ཁུལ་དུ་ཨ་རི་ཕྱི་སྲིད་ལས་ཁུངས་ཀྱི་བོད་དོན་དམིགས་བསལ་འབྲེལ་མཐུད་པ་དང་གྲོས་ཚོགས་འོག་མའི་ཚོགས་གཙོ་ཟུར་པ་ལྕམ་ནེན་སི་ཕོ་ལོ་སི་མཆོག་ཕོ་བྲང་དཀར་པོའི་འབྲེལ་ཡོད་མི་སྣ་དང་གྲོས་ཚོགས་གོང་འོག་གི་གནད་ཡོད་མི་སྣ་སོགས་དང་མཇལ་འཕྲད་གནང་ཡོད་པའི་སྐོར་ལ་བོད་རིགས་འབྲེལ་མཐུད་པ་ཀུན་དགའ་བཀྲ་ཤིས་ལགས་ཀྱིས་གསུངས་བྱུང། ད་ལྟ་བོད་དེ་སྔར་ལས་ཡར་འཕེལ་ཡ་གཙོ་བོ་དེ་ད་ཝཱ་ཤིན་ཏན་ལྡི་སི་ལ་ཡ། ད་ལྟ་ཕྱི་སྲིད་ལས་ཁུངས་ནང་ལ་ཡ་ཨ་རི་གཞུང་གི་བསྐོ་གཞག་གནང་པའི་ཨ་ནི་བོད་དོན་སྐོར་གྱི་དམིགས་བསལ་འབྲེལ་མཐུད་པ་མཇལ་འཕྲད་གནང་ཡ། ཨ་ནི་ཨ་རི་གཞུང་གི་གྲོས་ཚོགས་ཀྱི་ཕོ་བྲང་དཀར་པོའི་སྟེང་ཕུལ་བའི་མཇལ་ཡ། ཨ་རིའི་གྲོས་ཚོགས་ཀྱི་ཏང་ཡོན་གཞུང་འཛིན་དང་ཕྱོགས་འགལ་གཉིས་ཕྱོགས་ཀྱི་འཐུས་མི་མཇལ་འཕྲད་གནང་ཡ་བདག་ན་བདག་གི་ཨ་རི་གཞུང་ནས་ལོ་ལྟར་བོད་མིའི་སྒྲིག་འཛུགས་ལ་ཡ་རོགས་དངུལ་གྱི་ཕྱག་རོགས་གནང་གི་ཡོད་རེད་པ་འོ་དེའི་འབྲེལ་ཡོད་ལས་ཁུངས་ཁག་མི་སྣ་མཇལ་ཡ་དེ་གས་དེ་ད་ལྟ་བྷ་ཤིང་ཏིན་ཏི་སི་གི་མཛད་རིམ་གཙོ་བོ་བྱེད་རེད་ཨ་ནི་དེའི་རྒྱུ་མཚན་ལ་བརྟེན་ནས་ད་རེས་ཁོང་སྲིད་སྐྱོང། དེ་ནས་བཟུང་ཕེབས་པའི་སྐབས་ལ་ཡ་དཔལ་འབྱོར་ལས་ཁུངས་ཀྱི་དྲུང་ཆེ་ཨ་ནི་བསྟན་འཛིན་ལེགས་གྲུབ་ལགས་མཉམ་དུ་འཁྲིད་གནང་ཡོད་རེད་དེ་རྒྱུ་མཚན་དེ་ག་རེད་ཟེར་ན་ད་ཨ་རིའི་རོགས་ཚོགས་དང་འབྲེལ་བ་ཆགས་དེ་རེད་དེ་དཔལ་འབྱོར་ལས་ཁུངས་དང་ཐད་ཀར་འབྲེལ་བ་ཡོད་དུས་འོ་དེ་འདྲས་བྱས་རྗེས་ལེགས་གྲུབ་ལགས་ཕེབས་དགོས་ཡ་དེ་དེ་འདྲས་རེད། སྲིད་སྐྱོང་མཆོག་གིས་ཆབ་སྲིད་ཐུགས་འགན་བཞེས་ནས་ལོ་ངོ་གཉིས་ཙམ་ནང་བྱང་ཨ་མི་རི་ཀའི་ཁུལ་གྱི་བོད་རིགས་སྤྱི་མཐུན་ཚོགས་པ་གནས་ཡུལ་ཁག་གཅིག་ལ་ཕེབས་མ་ཐུབ་པ་རྣམས་ལ་ད་རེས་ཕེབས་ཏེ་བོད་མི་རྣམས་ཐུག་འཕྲད་ཀྱིས་བཀའ་ཤག་གི་ཕྱག་ལས་གནང་ཕྱོགས་དང

བོད་རིགས་སྤྱི་མཐུན་ཚོགས་པ་ཁག་ལ་ད་ལྟ་ཕེབས་མེད་པའི་ས་ཆ་དེ་གས་ལ་ཡ་ད་རེས་འཚམས་གཟིགས་གནང་ཡ་དེ་གཙོ་བོ་གཅིག་རེད་དེ་ཡིན་དུས། ང་ཡང་ཁ་སང་ས་ཆ་ཁ་ཤས་ལ་ཡ་མཉམ་དུ་བཅར་བ་ཡིན་ད་དེའི་ནང་ལ་ཡ་བྱང་ཨ་རི་ནང་སྤྱི་མཐུན་ཚོགས་པ་བརྒྱད་ལ་ཡ་འཚམས་གཟིགས་གནང་ཡོད་རེད་དཔེར་ན་ཤི་ཀ་གོ། མེ་ད་སིན། ཨ་ནི་དེ་ནས་ཌེན་ཝར། སོལ་ལེག་སི་ཏི། པོར་ལེན་ཏི། སི་ཨ་ཏིལ། ཨ་ནི་བྷན་ཁུ་བ། བྷི་སི། ཀལ་ཀི་རི། བཅས་བཅས་ས་ཆ་དེ་གས་ལ་ཡ། ད་རེས་འཚམས་གཟིགས་གནང་ཡག་རེད་ད་ས་ཆ་དེ་གས་ལ་ཡག་འཚམས་གཟིགས་གནང་བའི་སྐབས་ལ་ཡག་ས་གནས་མང་ཚོགས་དང་མཇལ་འཕྲད་གནང་རྗེས་ཨ་ནི་བཀའ་ཤག་སྐབས་བཅུ་དྲུག་པའི་སྤྱི་ཡོངས་ཀྱི་དགོངས་པ་བཞེས་ཕྱོགས་ག་རེ་ཡིན་པ་དང་ཨ་ནི་དེའི་ནང་ནས་ད་ལྟ་བར་དུ་ལོ་གཅིག་དང་ཟླ་བ་བརྒྱད་ཀྱི་ནང་ལོགས་ལ་ཡག་ལས་དོན་ཆེ་ཁག་ག་རེ་ག་རེ་གནང་ཡོད་པ། ཨ་ནི་ཡོང་རྒྱུ་བསྡད་པའི་ལོ་གཉིས་གསུམ་གཅིག་གི་ནང་ལོགས་ལ་ལས་དོན་ཆེ་ཁག་ག་རེ་བང་བསྒྲིགས་གནང་ཡོད་པ་འདི་གས་འདི་མི་མང་ལ་ཡ་མར་གསུང་བཤད་གནང་ཡག་འགྲེལ་བཤད་བསྐྱོན་ཡག་འདི་རེད། ལོ་གཅིག་དང་ཟླ་བ་བརྒྱད་ནང་ལོགས་ལ་ཡ་རྒྱ་ཆེའི་མང་ཚོགས་ཀྱི་རེ་སྐུལ་གནང་པ་ནང་དང་ཨ་ནི་བཀའ་ཤག་སྐབས་བཅུ་དྲུག་པའི་ངོས་ནས་ལས་དོན་ཆེ་ཁག་ཨ་ནི་ག་རེ་བྱས་ཡོད་མེད་དེ་མང་ཚོགས་ལ་ཡ་ལས་བསྡོམས་ཀྱི་ཚུལ་དུ་སྙན་སེང་ཞུ་གི་ཡོད།

ད་ལྟ་གཞོན་སྐྱེས་དང་མཇལ་འཕྲད་གནང་ཡག་གི་དམིགས་ཡུལ་གཙོ་བོ་དེ་ད་ལྟ་གོང་དུ་ཞུ་ཞུས་གཞོན་སྐྱེས་དེ་མ་འོངས་པའི་བོད་དོན་འཐབ་རྩོད་ཀྱི་རྒྱུན་མཐུད་བྱེད་མཁན་ཡིན་པ་ཡིན་དུས་ཨ་ནི་ཁོང་ཚོས་བོད་ཀྱི་གནས་ཚུལ་འདི་ཕྱི་རྒྱལ་མི་རེད་སོ་སོ་བསྡད་སའི་ས་གནས་ཀྱི་ད་ག་འདྲ་མི་ལ་ཡང་འགྲེལ་བཤད་རྒྱག་དགོས་ཀྱི་ཡོད་དུས་གཞན་ལ་ཡང་འགྲེལ་བཤད་རྒྱབ་པ་ན་ཨ་ནི་སོ་སོའི་བསམ་བློའི་ནང་ལོགས་ལ་བོད་དང་འབྲེལ་བའི་ཤེས་བྱ་ཅིག་ཡོད་དགོས་ཀྱི་ཡོད་རེད་པ། འོ་དེ་འདྲ་ཡིན་དུས་གཞོན་སྐྱེས་ཀྱིས་བོད་དོན་གོ་རྟོགས་སྤེལ་ཡ་དང་གཞོན་སྐྱེས་ཀྱི་བསམ་བློའི་ནང་ལ་ཡང་བོད་ཀྱི་གནས་ཚུལ་གྱི་འགྲེལ་བཤད་རྒྱག་པའི་སྐབས་ལ་ཡང་རྒྱུ་ཆ་ཕུན་སུམ་ཚོགས་སུ་བཏང་ཡ་དོན་དག་ལ་ཨ་ནི་ས་གནས་སོ་སོ་ལ་ཡང་གཞོན་སྐྱེས་མཇལ་འཕྲད་གནང་ཡོད་རེད། སྲིད་སྐྱོང་མཆོག་གིས་ད་རེས་བྱང་ཨ་རིའི་བོད་མི་ན་གཞོན་དང་ཐུག་འཕྲད་གནང་བའི་སྐབས་གཙོ་བོ་བོད་ཀྱི་ལོ་རྒྱུས་དང་བོད་ཀྱི་ས་ཁམས་ཆགས་ཚུལ་བོད་ཀྱི་འདས་དང་ད་ལྟའི་གནས་སྟངས་བོད་དོན་འཐབ་རྩོད་ཀྱི་གནས་སྟངས་ངོ་སྤྲོད་གནང་བ་དང་ཆབས་ཅིག་བོད་ཀྱི་ལོ་རྒྱུས་ལྟ་ཀློག་བྱ་རྒྱུ་གལ་ཆེ་ཡིན་པའི་ལམ་སྟོན་གནང་འདུག། སྐུ་ངོ་སྲིད་སྐྱོང་གིས་ཨ་ནི་བོད་ཀྱི་གཅིག་ལོ་རྒྱུས་ཀྱི་གནས་སྟངས་ཨ་ནི་བོད་ཀྱི་ས་བབ་ཆགས་ཚུལ། ཨ་ནི་བོད་ཀྱི་ཁོར་ཡུག་གནས་སྟངས་དཔེར་ན་བོད་ཀྱི་ནང་ལོགས་ལ་འཛམ་བུ་གླིང་ནང་གི་ཆུའི་འབྱུང་ཁུངས་གལ་ཆེ་དེ་བོད་ནས་ཡོང་གི་ཡོད་པ་ཨ་ནི་ཆུ་གལ་ཆེ་ག་རེ་ག་རེ་ཡོད་པས་ཨ་ནི་བོད་དེ་ལུང་པ་ག་གི་ག་གི་དང་ས་མཚམས་ཆགས་ཡོད་པས་ཨ་ནི་བོད་ཀྱི་གནས་སྟངས་སྔ་མོའི་བཙན་པོའི་དུས་སྐབས་ནས་ད་ལྟ་བར་དུ་གི་གནས་སྟངས་སྙིང་བསྡུས་སྙིང་བསྡུས་སྙིང་བསྡུས་བྱས་ངོ་སྤྲོད་གནང་ཡ་ཨ་ནི་ད་ག་ནང་ད་རྒྱ་ནག་གུང་ཁྲན་གཞུང་གིས་བོད་ལ་བཙན་འཛུལ་བྱས་པ་ནས་བྱས་ད་བར་གི་གནས་སྟངས་ཨ་ནི་ད་ལྟའི་བོད་ནང་གི་དངོས་ཡོད་གནས་སྟངས་ག་རེ་ཡིན་པ། དཀའ་ངལ་ག་རེ་འཕྲད་ཀྱི་ཡོད་པ། ཨ་ནི་བོད་ཀྱི་ལོ་རྒྱུས་ཐོག་གི་གནས་བབ་ག་རེ་ཡིན་པ། ཨ་ནི་ལོ་རྒྱུས་ཐོག་གི་གནས་བབ་དེའི་འོག་ནས་ཨ་ནི་ག་རེ་ཟེར་ན་ད་ལྟ་བོད་དོན་འཐབ་རྩོད་འདི་ཨ་ནི་ང་ཚོ་ཡི་རྒྱལ་སྤྱིའི་ཐོག་ནས་ག་འདྲ་བྱས་སྤེལ་གནང་གི་ཡོད་པ། ང་ཚོ་བོད་དོན་འཐབ་རྩོད་ཅེས་ལབ་པའི་སྐབས་ལ་ཡང་ཨ་ནི་དོ་སྣང་གཙོ་བོ་དེ་ག་རེ་ལ་བཞག་དགོས་ཀྱི་ཡོད་པ། ཨ་ནི་བོད་ཀྱི་ཨ་ནི་དུས་རབས་སོ་སོའི་ནང་ལ་ཡང་བོད་ཀྱི་ལོ་རྒྱུས་གནས་བབ་ག་འདྲ་ཆགས་ཡོད་མེད། སྙིང་བསྡུས་སྙིང་བསྡུས་བྱས་བྱས་གཞོན་སྐྱེས་ཚོས་བསམ་བློའི་ནང་བྱུང་ན་ཨ་ནི་བྱུང་མ། འགྲེལ་བཤད་རྒྱག་པའི་སྐབས་ལ་ཡ། ཨ་ནི་ཧོབ་ཁ་ལ་ཡ། བསམ་བློའི་ནང་ལ་ཡ། ཡང་སྟོང་པ་སྟོང་པ་མིན་པ་བྱས་བྱས་བག་ཆགས་གཅིག་དང་འདི་འདྲ་ཅིག་རེད་བསམ་ཙང་གཞོན་སྐུར་བ་ཆབས་ཅིག་ཏུ། ལོ་རྒྱུས་གནས་བབ་འདི་འདྲས་ཅིག་ཡིན་མིན་ཨ་ནི་དེབ་ག་རེ་ཀློག་དགོས་ཀྱི་ཡོད་མེད་ཕྱི་རྒྱལ་གྱིས་བྲིས་པའི་དེབ་རྒྱ་མིས་བྲིས་པའི་དེབ་ཨ་ནི་བོད་པའི་དེབ་འོ་འདི་འདྲ་ངོ་སྤྲོད་གནང་ཡ་ད་གཞོན་སྐྱེས་ཚོ་ལ་ཡ། མང་ཆེས་འདི། འོ་འདི་ག་གནང་ཡོད་རེད། ད་དུང་སྲིད་སྐྱོང་མཆོག་གིས་རྒྱ་རིགས་དང་བོད་ནས་ཕྱིས་སུ་སླེབས་ཏེ་སློབ་སྦྱོང་གནང་མཁན་དང་སློབ་གྲྭ་ཁག་གི་དགེ་རྒན་ཆེ་མོ་བ་དང་བོད་མི་ཤེས་ཡོན་ཅན་སོགས་དང་ཐུག་འཕྲད་གནང་འདུག། ཨ་ནི་དེའི་ཞོར་ལ་ཡང་ཨ་ནི་ས་གནས་སོ་སོ་ལ་ཡོད་པའི་ཡང་བོད་པའི་ཤེས་ཡོན་ཅན་རེད་ཨ་ནི་ད་ག་ནང་ད་ཡང་སློབ་གྲྭ་ཁག་ནང་ལ་ཡང་གཅིག་དགེ་རྒན་ཆེ་མོ་གནང་མཁན་རེད་ཨ་ནི་ད་ག་ནང་ད་ཡང་ལོ་རྒྱུས་ལ་ཡང་དོ་སྣང་ཡོད་མཁན་རེད་ཨ་ནི་ད་ག་ནང་ད་ཡང་ཁག་ཅིག་ག་རེ་ཟེར་ན་བོད་ནས་ཚུར་ཕྱིས་སུ་སླེབས་རྗེས་འདི་པར་སློབ་སྦྱོང་བྱས་རྗེས་ཡང་བསམ་ཚུལ་བསྡུ་ལེན་གནང་ཡ་རེད་དཱ། ད་ག་ནང་ད་གི་ས་གནས་སོ་སོའི་ནང་ལོགས་ནས་ཡང་ཁག་གཅིག་དེ་ག་རེ་ཟེར་ན་རྒྱ་རིགས་མཇལ་འཕྲད་གནང་ཡ་རེད། ཡང་ས་གནས་ཁག་གཅིག་ལ་ཡང་ག་རེ་ཟེར་ན་ད་བློ་གྲོས་ཀྱི་བང་མཛོད་ཟེར་བ think tank འདི་འདྲའི་ནང་གི་ཡང་གནད་ཡོད་མི་སྣ་མཇལ་ཡ་འདི་འདྲའི་བལྟས་བལྟས་ཀྱི་ཡོད་རེད། འོ་འདི་འདྲ་ཡིན་དུས་སྤྱི་ཡོངས་ཀྱིས་ད་ཟླ་བ་གཉིས་པའི་ཚེས་གཅིག་ནས་བྱས་རྗེས་ཟླ་བ་གཉིས་པའི་ཚེས

Doctor Tawni Tidwell ལགས་དང་ལྷན་དུ་དཔལ་ལྡན་རྒྱལ་ལགས་ཀྱིས་གླེང་མོལ་ཞུས་པ་ཞིག་གསན་རོགས་གནང། རྣམ་པ་ཚོ་སྐུ་ཁམས་བཟང། ལོ་ལྟར་ཕྱི་ཟླ་གཉིས་པའི་ཚེས་བཞི་ཉིན་རྒྱལ་སྤྱི་དང་འབྲས་ནད་ཉིན་མོ་སྲུང་བརྩི་གནང་བཞིན་ཡོད་པ་ལྟར། རྒྱ་གར་དུ་ཡོད་པའི་བོད་ཀྱི་འབྲས་ནད་ཚོགས་པའི་ངོས་ནས་ཀྱང་བོད་མི་རྣམས་ཀྱི་ཁྲོད་དུ་ཁྲག་ཤེད་དང་གཅིན་སྙི་ལ་སོགས་པ་བརྟག་དཔྱོད་བྱེད་པ་སོགས་བཙན་བྱོལ་བོད་མིའི་སྤྱི་ཚོགས་ཁྲོད་དུ་འབྲས་ནད་སྐོར་ལ་གོ་རྟོགས་ལས་འགུལ་སྤེལ་བཞིན་ཡོད་པ་རེད། དེ་རིང་གི་གླེང་མོལ་གྱི་ལེ་ཚན་ནང་དུ་བོད་ཀྱི་འབྲས་ནད་ཚོགས་པའི་འགན་འཛིན་ཚུལ་ཁྲིམས་རྡོ་རྗེ་ལགས་ཀྱིས་ཕྱི་ལོ་ཉིས་སྟོང་བཅུ་བཞི་ལོའི་ལོ་མཇུག་ནས་བཟུང་བོད་ཀྱི་འབྲས་ནད་ཚོགས་པའི་ལས་གཞི་འགོ་འཛུགས་བྱས་ནས་བཙན་བྱོལ་བོད་མིའི་སྤྱི་ཚོགས་ཁྲོད་དུ་འབྲས་ནད་སྐོར་ལ་གོ་རྟོགས་ཀྱི་ལས་འགུལ་འདྲ་མིན་སྤེལ་བཞིན་ཡོད་པའི་སྐོར་དང། དེ་བཞིན་བོད་ཀྱི་གསོ་བ་རིག་པའི་སྨན་གྱིས་འབྲས་ནད་སྔོན་འགོག་དང་བཅོས་ཐབས་སོགས་ཀྱི་ཐད་ལ་བོད་ཕྱི་ནང་གཉིས་སུ་བོད་ཀྱི་གསོ་བ་རིག་པ་སློབ་སྦྱོང་གནང་ནས་སློབ་མཐར་ཕྱིན་ཡོད་པའི་སྨན་པ། ཨ་རིའི་ཝེ་སི་ཀོང་སིན་གཙུག་ལག་སློབ་གྲྭ་ཆེན་མོའི་སེམས་ཀྱི་འཕྲོད་བསྟེན་ཞིབ་འཇུག་ཁང་དུ་ཕྱག་ལས་གནང་བཞིན་པའི་འབུམ་རམས་པ Tawni Tidwell ལགས་དང་རྣམས་བཅས་གདན་འདྲེན་བྱེད་རྒྱུ་ཡིན། རྣམ་པ་གཉིས་ཀ་དེ་རིང Skype བརྒྱུད་ནས་ང་ཚོའི་ལས་རིམ་ལ་ཡར་ཕེབས་པ་ལ་ཐུགས་རྗེ་ཆེ། ཐོག་མར་ངས་ངོ་སྤྲོད་ཞུས་པ་ནང་བཞིན་གྱི་ལོ་རྟག་པར་སྤྱི་ཟླ་གཉིས་པ་གྱི་ཚེས་བཞི་ཡིན་ན་ནི་འཛམ་གླིང་སྟེང་གི་ད་འབྲས་ནད་ཀྱི་ཉིན་མོ་ཟེར་སྲུང་བརྩི་བྱས་ནས། དེའི་ལ་ཀྱི་གོ་རྟོགས་སྤེལ་དེ་འདྲའི་ལས་འགུལ་མང་པོ་ཅིག་སྤེལ་བཞིན་པ་རེད། ད་ལྟའི་ཆ་ཅིག་འཛམ་གླིང་འབྲས་ནད་ཞིབ་འཇུག་ཐེབས་རྩ་ཚོགས་པ་གི་ཞིབ་འཇུག་དེ་ཡར་བཙལ་ན་འཛམ་གླིང་ཁྱོན་ཡོངས་སུ་ད་ལྟའི་ཆ་ཡིན་ན་ཅིག་འབྲས་ནད་ཕོག་པའི་མི་གྲངས་ས་ཡ་བཅོ་བརྒྱད་ལྷག་ཅིག་ཡོད་པ་ཅིག་ངེས་འཛིན་བྱེད་ཀྱི་འདུག་ཨ་ནི Tawni ལགས། ད་འབྲས་ནད་ཟེར་ཡ་དེ Cancer ཟེར་ཡ་དེ་ག་འདྲ་ཅིག་གི་ན་ཚ་ག་འདྲ་ཅིག་ག་གོ་དགོས་པ་རེད།

བྱེད་ལས་དེ་ཉམས་ནས་དེ་ནི་ཕྲ་ཕུང་གི dna ཁྲིགས་རིགས་རྒྱུད་ཀྱི་ཁྲིགས་དཀར་དེ་ཐོལ་འགྱུར་བྱས་ནས mutation བྱས་ནས་དེ་ནི་ཕྲ་ཕུང་རེ་རེའི་རང་སྟོབས་ཀྱིས་རང་ནུས་འཕེལ་ཡག་གི་ནུས་པ་དེ་ཆགས་ཡོང་གི་རེད་ད་རྒྱུ་རྐྱེན་གཙོ་བོ་དེ་ཐོལ་འགྱུར་གྱི་ཆགས་ཡས་ཀྱི་རྒྱུ་རྐྱེན་གཙོ་བོ་དེ་ད་རྫས་དེ་ནི་རྫས་འདྲ་མི་འདྲ་ནང་ལ་དེ་ཁ་ལག་ཟ་ཡས་ཀྱི་རྫས་དེ་ཨོ་ཡང་ན་ཁོར་ཡུག་གི་རྫས་དུག་ཨོ་ཡང་ན་སྲིན་འབུ pathogens ཡང་ན་དེ Chronic Stress དཔེར་ན་རླུང་འཕར་ཡ་དེ་ཡང་ན་སྐྲང་ཡ་བྱེད་ཡ་དེ་དེ་ཚང་མ་དེ་གཟུགས་པོ་ནང་ལ་ཡ་གི་ཕྲ་ཕུང་དེ་ཚོ་རྒྱུན་ལྡན་མ་ཡིན་པ་ཆགས་ནས་དེ་ནི་རྡོག་རྡོག་འདྲ་པོ་ཅིག་འབྲས་ནད་ཆགས་ཡོང་གི་རེད། ལགས་རེད་ད་འཛམ་གླིང་གི་སྨན་གི་སྒང་ནས་ན་ད་ལྟའི་ཆ་ཡིན་ན་པའི་རྩ་བ་ཉིད་ནས་ཁོ་རང་ལ་ཅིག་དྲག་སྐྱེད་བྱུང་བ་གི་དེ་འདྲའི་གི་ཐབས་ཤེས་ཧ་ཅང་ཅིག་ཐུབ་གི་མེད་ཡ་འདྲ་བོ་ཅིག་རེད་བ། དེ་ཅིག་དེ་གང་འཛམ་གླིང་ནང་ན་ཅིག་སྤྱིར་བཏང Cancer ཟེར་ན་རེད་འབྲས་ནད་གི་ཅིག་དཀའ་ངལ་གི་ག་འདྲ་ཡོད་བ་རེད་འཛམ་གླང་ཁྱོན་ཡོངས་ལ། ད་འཛམ་གླིང་ཁྱོན་ཡོངས་ལ་ད་དེང་སང་དེ་འབྲས་ནད་ཀྱི་ཡོང་རྒྱུ་ཀྱི་མི་དེ་ཚོ་ས་ཡ་བཅོ་བརྒྱད་ཁྱེད་རང་གིས་གསུངས་པ་ནང་བཞིན་ད་རང་ཡོད་རེད་ཨ་ནི་དེ་བརྒྱ་ཆའི་བརྒྱ་ལས་དེ་ཕལ་ཆེར་ཧ་ལམ་ཉི་ཤུ་དེ་ཚང་མ་ཐ་མག་འཐེན་གྱི་ནས་བྱུང་གི་རེད་ད་བརྒྱ་ཆའི་བརྒྱ་ནས་བཅུ་ཐམ་པ་དེ་རྒྱགས་པ་ཆགས་ཡ་དེ་ཁ་ལག་སྐྱོ་པོ་ཟ་ཡ་དེ་དཔེར་ན་རྫས་འདྲ་མི་འདྲ་ཁ་ལག་ནང་ལ་ཟ་ཡ་དེ་ཨ་ནི་ཕལ་ཆེར་དེ་བརྒྱ་ཆའི་བརྒྱ་ལས་བཅོ་ལྔ་དེ་སྲིན་འབུ། Infections དེ་ད་འགོས་ནད་མ་ལག་དེ་ནི་ཉམས་ལ་འཆགས་ནས་དེ་ནི་རེད་གཞན་པའི་གཙང་མ་སོ་སོ་གི་རིགས་རྒྱུད་ནས་ཆགས་ཀྱི་རེད་ད་ཕལ་ཆེར་བརྒྱ་ཆ་བརྒྱ་ལས་ལྔ་བཅུ་དེ་གཙང་མ་གི་ཁོར་ཡུག་དང་ཁ་ལག་དེ་འགྲོ་སྐྱོད་གི་མ་ལག་འགྲོ་སྐྱོད་ནི་ད་ལ་ཆ་ཡ་དེ་ད་ཡོང་གི་རེད་དེ་ནི་ང་ཚོ་དེ་འཛམ་གླིང་དེང་སང་དེ་དུག་འདྲ་མི་འདྲ་རྫས་འདྲ་མི་འདྲ་ཆགས་ཡོང་ནས་དེ་ནི་ང་ཚོ་དེ་འབྲས་ནད་ཕལ་ཆེར་དེ་ང་ཚོ་འཛམ་གླིང་ནང་ལ་དེ་ན་ཚ་ཉེན་ཁ་ཆེ་ཤོས་དེ་ཨང་ཀི

གལ་ཆེན་གྱི་དེ་འབྲེལ་གྱི་ཡ་ད་སྐྲན་ནད་ཀྱི་ལྷན་ཚོགས་དྲུག་ཅུ་དེ་འབྲེལ་གྱི་ཚོགས་འདུ་ཆེ་ཁག་ལ་ཡང་མཉམ་ཞུགས་བྱས་གོ་སྐབས་བྱུང་སོང། དེ་གོ་སྐབས་བྱུང་པའི་སྐབས་སུ་ཡ་ནི་རྒྱལ་ཁབ་ཆེ་ཆུང་མ་ལྟོས་པར་ཡ་ཆ་ཚང་ལ་ཡ་སྐྲན་ནད་སྔོན་འགོག་གི་ལས་འཆར་གྱི་ཡ་ཚོགས་པ་ཡོད་སྡད་པ་གཞུང་འབྲེལ་མིན་པའི་ཚོགས་པ་ཡ་དེ་ལས་འཆར་ཡོད་སྡད་པ་ཡ་ནི་ང་རང་ཚོའི་བཙན་བྱོལ་སྤྱི་ཚོགས་ནང་དུ་སྤྱི་ལྷན་དུ་བཏང་ཡོང་དུས་དབུ་འབྱེད cancer གྱི་སྔོན་འགོག་ཐོག་ལ་ཡ་ལས་འཆར་དམིགས་བསལ་མེད་སྡད་པ་གཞུང་ཚོགས་པ་མེད་སྡད་པ་ཡ་དེ་འབྲེལ་གྱི་ཐུགས་སྣང་བྱུང་ཆེ་ཕྱིན་ཡ་ངས་ད་དུ་སྤྱི་ཚོགས་པ་དུ་སུ་འགོ་འཛུགས་འདུག་བྱས་པ་རེད། ཨ་ནི་དམིགས་ཡུལ་གཙོ་བོ་འདྲ་བོ་འདི་ཡ་གཅིག་ང་རང་ཚོ་བཙན་བྱོལ་སྤྱི་ཚོགས་སྤྱིའི་ནང་ལོག་ཡ cancer གྱི་ཁོ་རང་ཚོ་སྔོན་འགོག་ཐོག་ནས་ལས་བྱ་ཙམ་ཡ་ཨ་ལྷག་པར་དུ་ཡ cancer གྱི་ན་ཚ་ན་བཞིན་དུས་ཀྱི་ཡ་ནད་པ་དེ་ཚོ་ལ་ཡ་སྨན་བཅོས་མཐུན་རྐྱེན་རོགས་པ་བྱ་ཡ་ཨ་ནི་གསུམ་པ་དེ་ཡ་ད་ཁྱེད་རང་གི་ཡ་ནད་གཞི་མ་ཐག་ན་ཚ་ཡ cancer སྙུང་གཞི་བྱས་ནས་དྲག་སྐྱེད་མེད་པ་ནད་པ་དེ་ཚོ་ལ་ཡ་ཨ་ནི་ཁོ་རང་ཚོ་ལ་ཡ་གཅིག་ད་ཟུག་འཇགས་ཀྱི་བརྒྱུད་རིམ་ནང་ནས།

ཨ་ནི་ཕོ་བ cancer དེ་མང་ཤོས་ཆགས་སྡད་ཀྱི་ཡོད་རེད་ཨ་ནི་ང་རང་ཚོས་ཅིག cancer ཚོགས་པ་ནང་ལོག་སླེབས་པ་དེ་ད་བོད་མི་སྤྱི་ཡོངས་ཀྱི་ནད་པ་ཅིག་ཞུ་ཐུབ་གི་མ་རེད་ཡིན་ནའི་ཡང་ང་ཚོས་ནད་པ་འདུག་སེ་ཡོང་སྡད་པ་ནང་ལོག་ནས་ཡང་ཨ་མང་པོ་ཞེ་ཅིག་ཡིན་ཨ་ནི་ཕོ་བ་དེ་ཤུགས་ཆེ་ཤོས་འདྲ་བོ་ཅིག་ཆགས་སྡད་ཀྱི་ཡོད་རེད་གང་ཡིན་ཞུ་དུས་ཨ་ནི་ཕོ་བ་ཅིག་སྐྲན་ནད་སྙུང་མཁན་མང་པོ་ཞེ་ཅིག་བྱས་ཨ་ནི་ཡང་ཟུར་དུ་ཡང་བོད་མི་ནང་ལོག་ལ་ཡང་ཅིག་ནུ་མའི་གི་སྐྲན་ནད་ཡོད་སྡད་པ་མང་པོ་ཡོད་རེད་ཨ་ནི་ཡང་ཅིག་བུ་སྣོད་ཀྱི་སྐྲན་ནད་མང་པོ་བྱུང་སོང་ཨ་ནི་ལྷག་པར་དུ་ཡང་ད་ལྟ་ཅིག་མཆིན་པའི་གི་གཉན་ཚད

རེད། Doctor ཁྲོ་ནས་ལགས་ད་ལྟ་ཚུལ་ཁྲིམས་རྡོ་རྗེ་གི་གསུངས་པ་ནང་བཞིན་གི་ད་ཕོ་བ་གི་སྐྲན་ནད་དེ་ཤུགས་ཆེན་པོ་བྱུང་སྐོར་ཞིག་ཡོད་རེད་བོད་སྤྱི་ཚོགས་ལ། རྩ་བའི་ཨ་ནི་ད་ཕོ་བ་གི་སྐྲན་ནད་དེ་རྒྱུ་རྐྱེན་གང་འདྲ་ཅིག་ཁེལ་གི་ཡོད་རེད་ང་ཚོས་གཟབ་གཟབ་ག་རེ་བྱེད་དགོས་ཀྱི་ཡོད་རེད་བོད་པ་སྤྱི་ཚོགས་ལ་དེ་འདྲས་བྱུང་གི་ཡོད་ན། ལ་སོགས་ཀྱི་ནང་ད་ང་ཚོ་བོད་སྨན་གི་ལྟ་བ་ལ་ཡིན་ན་སྐྲན་ནད་ཚང་མ་དེ་ང་ཚོ་དྭངས་མ་མ་ཞུ་བ་ནས་སྐྱེས་ཡོང་གི་རེད་ད་དྭངས་མ་མ་ཞུ་ཡོད་ན་དེ་ནས་ཁ་ལག་གཙང་མ་མ་ཡིན་པའི་ཆ་ནས་དེའི་རྫས་འདྲ་མི་འདྲ་བཟས་ནས་དེ་ནས་དེའི་ད་རང་དེའི་ལུས་ཟུངས་བདུན་དེ་དག་རྒྱུན་ལྡན་མ་ཡིན་པའི་ཆ་ཡོང་གི་རེད། ཨ་ནི་གཙོ་བོའི་ཆ་ནས་དེའི་སྔོན་འགོག་དང་ཡང་ན་དེ་ནས་ང་ཚོ་དེ་ཁ་ལག་འཛེམ་བྱས་ནས་དེ་ཁ་ལག་རུལ་སྐྱུར་མ་ཟ་ནས་ད་ཁ་ལག་རྙིང་པ་མ་ཟ་ནས་ཁ་ལག preserve བྱས་ནས་ད་རྫས་འདྲ་མི་འདྲ་ནང་ལ་བླུགས་ཡོད་དེ་མ་ཟ་དེ་ཧང་ཟ་དེ་གལ་ཆེན་པོ་རེད་ཨཱ་ནི་དེང་སང་གང་ལ་ཡང་ཡང་དེ་ཁ་ལག་སི་པན་ནང་ལ་མང་མང་ཚུད་ཡོད་དེ་ད་དགའ་ཡོང་གི་རེད་ར་ཨཱ་ནི་བྱས་ཙང་དེ་ཡང་འཛེམ་བྱས་ནས་ཡིན་ན་དཔེ་ཕན་ཐོགས་ཡོང་གི་རེད་སྔོན་འགོག་རེད་ང་ཚོ་བོད་པ་དེ་ཚོ་སི་པན་མང་པོ་ཞེ་པོ་ཟ་གི་འདུག་ཨ་ཞོགས་པ་སྔ་པོ་ནས་སྒོ་ང་གི་ནང་སི་པན་རྒྱབ་དེ་འདྲ་གཏོང་དེ་གི་ལ་དེ་ག་འདྲ་ཡིན་ན་ས་སེམས་ཀྱི་འདུག་དངོས་གནས་དེ་ཚོ་གཟབ་གཟབ་ཞེ་དྲག་བྱེད་དགོས་ཀྱི་ཡོད་ས་རེད་ཨཱ་ནི་ཚུལ་ཁྲིམས་རྡོ་རྗེ་ལགས་ཁྱེད་རང་ག་རེ་དགོངས་ཀྱི་འདུག་བོད་པ་དེ་ཚོ་ལ་དངོས་གནས་གི་ད་ཕོ་བ་གི་སྐྲན་ནད་དེ་ཡོང་དེ་གི་ལ་ང་ཚོ་དེ་མ་ཡོང་བ་ལ་ཁྱེད་རང་ཚོ་ལས་དོན་སྤེལ་དུས་སྒང་ལ་ཅིག་ཐབས་ཤེས་འདྲ་བོ་དང་ཨ་ནི་མི་ལ་གོ་རྟོགས་འདྲ་བོ་ག་རེ་སྤེལ་གི་ཡོད། ཨོ་ད་ང་ཚོའི་གི་ད་ལྟ་ལས་བྱ་དེ་བརྩམས་དུས་སྐབས་སུ་ཡ་ཨེམ་ཆི་ཆེད་ལས་པ་དེ་འདྲས་ཞུས་བྱས་བྱས་ནས་ཡ་དང་པོ་དེ་ཡ་ཀན་སར་གི་ཡ་གཞི་གཙོ་བོ་དེ་ག་ཅིག་ཡོང་གི་རེད་ཨ་ནི་སྤང་བའི་བྱ་བ་ག་རེ་ཡོད་རེད་བླང་བའི་བྱ་བ་ག་རེ་ཡོད་རེད་དེ་འདྲས་ཚང་མ་རུ་ཅིག་ངོ་སྤྲོད་ཞུ་གི་ཡོད་རེད་ལྷག་པར་དུ་ཡ་རྟགས་མཚན་ག་རེ་ག་རེ་ལྡན་གི་རེད་དེའི་ཐོག་ལ་ངོ་སྤྲོད་ཅིག་ཞུ་གི་ཡོད་རེད་གཉིས་དོན་ནི་ཡ་ང་ཚོའི་གི H pylori stool test རུ་ཨ། འདིའི་བཙོག་པའི་བརྒྱུད་ནས་དང་ད་ཆབ་ཆེན་བརྒྱུད་ནས་ཡ་དང་ད་ནད་འབུ་ཅིག་དང་ད་ཕོ་བ་ནང་ལོགས་དེ་དེ H pylori། འདི་ཡ། འདི་ཡ་གལ་སྲིད་སྨན་བཅོས་དུས་ཐོག་ལ་བྱེད་མ་ཐུབ་པས་ན་ཡང་རྒྱུན་རིང་པོ་ཞིག་ཅིག་ཆགས་པས་ན་མ་འོངས་པ་ལ་ཕོ་བ་གཉན་ཚད་ཆགས་ཡ་དང་ད་ཕོ་བ་ནང་རྨ་ཆགས་ཡ་དང་མ་འོངས་པ་འདི་ཀན་སར་འགྱུར་ཡ་གི་ཉེན་ཁའི་གི་གཞི་ཅིག་ཆགས་དུས་འདིའི་ཐོག་ལ་ང་ཚོ་བུ་ཆེན་ཞུ་གི་ཡོད་རེད་ད་ང་ཚོའི་གི་བོད་པའི་གི་གཞིས་ཆགས་ཡ་ད་ཀྲུ་ཀྲིང་བོད་པའི་གི་ཡ་གཞིས་ཆགས་ཆ་ཚང་རུ་ཅིག་ད་བསྐོར་བསྐོར་ཡོད་ཟེར་ན་འགྲིག་གི་ཡོད་རེད་ཨ་ལྷག་པར་དུ་ཡང་ང་ཚོ་ད་ལོ་ནེ་པ་ལ་དེ་འདྲ་འགྲོ་ཐུབ་པ་བྱུང་སོང་བོད་པའི་གཞིས་ཆགས་དེ་ཚོ་ལ། འདི་ནི་དེ་རེད། ལྷག་པར་དུ་ང་ཚོའི་གི་དོ་སྣང་བྱེད་ཡོད་དེ་ང་ཚོའི་ངོས་ནས་ཡ་ད་ཨེམ་ཆི་ཁོ་རང་ཚོ་ཆེད་ལས་པ་མང་པོ་ཞིག་ཅིག་དེ་འདྲའི་ཞུ་གི་རེད་ཁོ་རང་ཚོ་ཚང་མས་གི་མ་འོངས་པ་ལ་ཕོ་བ་ནང་གི་དེ་འདྲའི་གི་ང་རང་ཚོའི་བཙན་བྱོལ་སྤྱི་ཚོགས་ནང་ལ་ཡ་ཀན་སེར་དེ་འདྲའི་སྔོན་འགོག་བྱེད་དགོས་ཀྱི་ཡོད་ན་ཨ་ནི Endoscopy Screening། Endoscopy དེ་ངེས་པར་དུ་བྱེད་དགོས་རེད། དེ་ཡང་སེ་ཡང་སེ Frequent Endoscopy བྱེད་ཐུབ་པས་ན་ཨ་འདི་ནང་ལོགས་ནས་ཡ་གལ་སྲིད་ཕོ་བ་ལ་ཡ་ནད་འབུ་དེ་ཡོད་པས་ན་ན་ཚ་དེ་ཡོད་པས་ན་དེ་སྔོན་ཚུད་ནས་ཤེས་ཐུབ་པས་ན་ཡ་ཁོ་སྨན་བཅོས་ཡོང་དུ་ཨ་མང་པོ་ཞུ་གི་ཡ།

ཨོ་ད་སྤྱིར་བཏང་གི་དེ་འདྲ་ཕོ་བ་གཉིས་ནི་ཡ་མང་པོ་ཞིག་ཅིག་སྙུང་བདེ་བོ་བྱས་ཨ་ལྷག་པར་དུ་དེ་འདྲ་ཕོ་བ་ན་བྱས་ནས་གལ་སྲིད་ད་ལྟ་ནམ་རྒྱུན་གི་ཕོ་སྨན་དེ་འདྲས་ཕོ་བ་གི་སྨན་དེ་འདྲས་ཟ་རུ་བཅུག་བྱས་ག་རེ་མཚམས་མཚམས་ཡ་ཕོ་བ་མ་བདེ་བ་དེ་འདྲས་བྱུང་བྱས་ནས་ཡ་ག་རེ་ལ་ཡ་འགྲིག་བདེ་བ་དེ་འདྲས་ག་རེ་ཡ་མུ་མུ་མཐུད་ནས་བཞག་བྱས་ནས་ཡ་དྲག་ཡ་ཁྱོན་ནས་མེད་པ་དེ་འདྲས་ཡིན་པས་ན་ངེས་པར་དུ་ཨེམ་ཆི་བསྟན་དགོས་ཡ་དཔེ་མི་སྲིད་གལ་ཆེན་པོ་རེད་ཤག་ཨ་ལྷག་པར་དུ Endoscopy དེ་སྤྱིར་བཏང་གི་རྒྱ་གར་དེ་རིང་ཁ་སང་ད་མཐུན་རྐྱེན་ད་ཉི་མ་གཅིག་བྱས་ན་རག་ཡག་ཆགས་ཡོད་རེད། ལྷག་པར་དུ་དེ་འདྲ་རྡ་རམ་ས་ལ་གནས་སྡོད་བཞུགས་མཁན་ཡིན་ན་འཕྲོད་བསྟེན་ནང་ཁོ་རང་ཚོའི་རྒྱུད་ནས་བདེ་ལེགས་སྨན་ཁང་ཡོད་པ་རེད་དེ་ནང་ལ Endoscopy གནང་གི་ཡོད་རེད་ཨ་དེ་མིན་གྱི་ཡ་ད་ལྡི་ལི་དང་དེ་ཚོ་ལ་ད Endoscopy མཐུན་རྐྱེན་ཡག་པོ་ཡོད་རེད་དེ་ཡིན་དུས་ད་ཁོ་ཚོ་ད་ག་བ་ཡིན་ནའི Endoscopy དེ་གི་ལ་དེ་འདྲ་གི་དེ་རིང་ཁ་སང་གི་བར་དུ་མ་རག་ཡ་རག་ཡ་མེད་པ་དེ་འདྲ་རྩ་བ་ཉིད་ནས་མ་རེད་དེ་ཡིན་དུས་ཕོ་བ་བདེ་པོ་མེད་པ་བྱས་ཕོ་བ་རྒྱུན་རིང་པོ་ན་གི་ཡོད་པས་ན་ཨ་ནི Endoscopy ངེས་པར་དུ་བྱས་སོང་ན Endoscopy བྱས་པས་ན་ན་ཚ་དེ་མི་འདུག་ན་མི་འདུག་བཞུགས་རོགས་ཨ་ཕོ་བ་མ་བདེ་བ་དེ་ཁ་བྱང་གཅིག Frequent གཅིག་ཡ་མུ་མཐུད་ནས་ཡོད་བསྡད་པས་ན།

ཕོ་བ་ཕྱི་ནང་གི་ང་རང་ཚོ་ནང་བཞིན་ཕོ་བ་ཀན་སར་དཔེ་མང་པོ་ཡོད་དེ་ཁོང་ཚོས་ཀྱི་ཡ་ལོ་རེ་ལ་ཡ་ཁོང་ཚོས་ཀྱི Endoscopy མང་པོ་མང་པོ་བྱེད་ཡོད་འདུག Frequent བྱེད་འདུག་སྔོན་ཚུད་ནས་ཤེས་སྔོན་ཚུད་ནས་ཤེས་བྱས་ནས་ཡང་སྨན་བཅོས་དེ་ཡང་མགྱོགས་པོ་བྱས་བྱས་ནས་ཡང་དྲག་སྐྱེད་བྱུང་བ་མང་པོ་ཞིག་རེད་ཤག་དེ་ང་ཚོས་དེ་འདྲ་ཇོ་ཇོ་ཨེམ་ཆི་འཇའ་བའི་དུས་ཁོ་རང་དེ་འདྲ་ཉིན་མ་འདི་ཚོ་ཨ་རིར་ཕྱག་ལས་གནང་ཡོད་རེད་དང་དེ་བཞིན་ད་ལྟ་རྒྱ་གར་གྱི་དེ་འདྲ AIIMS གི Gold Medalist རེད་ཁོ་རང་ད་ཡང་སེ་ང་ཚོ་ཞུ་གི་འདུག་གྱི་འདུག་ཁྱེད་རང་ཚོས་དེ་འདྲ་གཅིག་སྔོན་ཚུད་ནས་གཅིག Screening དེ་ཚོ་བྱས་ཡ་དཔེ་མི་སྲིད་གལ་ཆེན་པོ་རེད།

ཨ་ནི་དེ་བད་ཀན་སྨུག་པོ་ལ་འདྲ་བ་ཞིག་ཆགས་ཡོང་གི་རེད། ཨ་ནི་དེ་སྔོན་ནས Probiotic ཟ་ནས་ཁ་ལག་འཛེམས་ནས་དེ་བོད་སྨན་ཟ་ནས་ཡིན་ན་དེ་ནས་དེ་བྱེ་བྲག་ཡོང་གི་མ་རེད། རྨ་དེ་ཚོ་སྐྱེ་ཡོང་གི་མ་རེད་བད་ཀན་སྨུག་པོ་སྐྱེ་ཡོང་གི་མ་རེད་དེ་ནས་འབྲས་ནད་ཕོ་བའི་ཀྱི་འབྲས་ནད་ཡང་སྐྱེ་ཡོང་གི་མ་རེད་ལ།
རེད་ད་འབྲས་ནད་དེ་འདྲི་ལ་ཅིག

ཨོ་རྒན་ལགས་ད་ང་ཚོ་ཉིས་སྟོང་བཅུ་བཞི་དུས་སྨན་རྩིས་ཁང་དང་མཉམ་འབྲེལ་དུ་ཞིབ་འཇུག་བྱས་ནས་དེས་འབྲས་ནད་ཀྱི་རིགས་དེ་ཚོ་དེ་ཕྱི་ལུགས་གསོ་རིག་ནང་ནས་ད་གསོ་དཀའ་བའི་རིགས་དེ་ཚོ་བོད་སྨན་རྐྱང་པ་ཟ་ནས་ག་འདྲ་སངས་དྲག་ཏུ་སོང་ཡོད་ཀྱི་ནད་པ་དེ་ཚོ་ང་ཚོ་དེའི་ཆེད་རྩོམ་འདི་དཔར་སྐྲུན་བྱས་ཡོད་རེད་དེའི་ནང་ན་ཡང་དེ་ཕོ་བའི་ཀྱི་འབྲས་ནད་དམིགས་བསལ་གྱི་ང་ཚོ་དེ་གྲུབ་འབྲས་དེ་ཚོ་བསྟན་པ་རེད་ཨ་ནི་དེ་ང་ཚོ་བོད་པའི་སྤྱི་ཚོགས་ནང་ན་སྨན་པ་ཧང་སངས་དེ་འབྲས་ནད་པ་མང་པོ་གཟིགས་ནས་དེ་ནས་ང་ཚོ་གྲུབ་འབྲས་དེ་ཚོ། དཔེ་ལེགས་པོ་ཡོང་གི་རེད་དེ་ཨེམ་ཆི་དོན་ལྡན་ནང་བཞིན་དེ་ཨེམ་ཆི་ཡེ་ཤེས་དོན་ལྡན་ནང་བཞིན་དེ་ཁོང་དེ་སྐུ་ཐིམ་པ་རེད་བ། དེ་ནས་ལས་ད་ང་ཚོ་དེ་རྒན་རྡོ་རྗེ་རབ་བརྟན་གནས་ཤར་ཚང་མ་ཁོང་ཚོ་དེ་ཉམས་མྱོང་ཧང་སངས་ཡེ་དཔེ་ཡག་པོ་ཡོད་རེད་དེ་ནས་དེ་ཐོག་མར་ཐོག་མར་དེ་ནས་ད་ཆ་སྤྲོད་གང་ན་དེ་བོད་སྨན་ཟ་ཡ་དེ་ཧང་སངས་ཡེ་གལ་ཆེན་པོ་རེད་ལ། ལགས་སོ།
ཨ་ཚུལ་ཁྲིམས་རྡོ་རྗེ་ལགས། ད་ཁྱེད་རང་གི་བོད་ཀྱི་འབྲས་ནད་ཚོགས་པ་ནས་བོད་ཀྱི་སྤྱི་ཚོགས་ནང་ལས་འགུལ་ཅིག་སྤེལ་བཞིན་པ་རེད་ད་འབྲས་ནད་ཚོགས་པ་ཟེར་རྒྱལ་སྤྱིའི་སྒང་གི་ཅིག་རྒྱལ་སྤྱིའི Cancer Society ཟེར་ད་རྒྱལ་ཁབ་ཚང་མ་ན་མང་པོ་ཞིག་འདུག་བ་ཁྱེད་རང་ཚོ་ད་ཅིག་ཁེར་རྐྱང་ཅིག་རེད་ཡང་འཛམ་གླིང་རང་བཞིན་རྒྱལ་སྤྱིའི་རང་བཞིན་གྱི་ཚོགས་པ་གཞན་པ་ལ་འབྲེལ་བ་ཡོད་རེད་ཡོད་མ་རེད། ཨོ་ང་ཚོས་ད་བོད་ཀྱི་འབྲས་ནད་ཚོགས་པ་འདིས་ད། Union of International Cancer Control། Swiss Geneva། ད Cancer གི་དོན་དུ་ལྷན་ཚོགས་ཆེ་ཤོས་ཤིག་ཡོད་ར་གཞུང་འབྲེལ་མེད་པའི་ལྷན་ཚོགས་ཆེ་ཤོས་དེ་ཡ Swiss Geneva ལ་ཡོད་རེད་འདི་གི་ཡ་ང་ཚོ་ཚོགས་མི་ཆགས་བསྡད་ཡོད་ཨ་ནི་ནམ་རྒྱུན་འདྲ་ཞིག་ན་ཡ་རྒྱལ་ཁབ་གཞན་པ་འདྲ་ཞིག་ནས་དངུལ་དེ་འདྲ Swiss Franc སྒོར་མོ་གསུམ་སྟོང་ཐམ་པ་ཕུལ་དགོས་གི་ཡོད་རེད་ཨ་ནི་ང་རང་ཚོ་དེ་འདྲ་བོད་པའི་བོད་འབྲས་ནད་ཚོགས་པ་ལ་དམིགས་བསལ་གི་ཅིག་བྱས་ན་ཡ་དངུལ་ཕུལ་མ་དགོས་ཐོག་བྱས་ན་ཡ Full Time Member། དེ་བྱས་རྗེས་ལྷག་པར་དུ་ཡང་ད་ལྟ་བོད་ཀྱི་འབྲས་ནད་ཚོགས་པ་ལ་ང་ཚོས་ཡང་རྒྱལ་སྤྱིའི་འབྲས་ནད་ལྷན་ཚོགས་ཀྱི World Cancer Congress ལ་ཡང་འོས་ཤོག་བླུག་ཡ་གྱི་ཐོབ་ཐང་ཡོད། དེ་ཡིན་དུས་ད་རྒྱལ་སྤྱིའི་འབྲས་ནད་ལྷན་ཚོགས་ཀྱི་ངོས་འཛིན་ཡོད་ཀྱི་ཡང་ཚོགས་པ་ཅིག་ཆགས་བསྡད་ཡོད་ཞེས་ཞུ་ཡ་ཡིན་ལགས་སོ། རེད་དེ་བྱས་ཙང་ད་རྒྱལ་སྤྱིའི་སྒང་ནས་ཡང་ཅིག

ལྷག་པར་དུ་བོད་ཀྱི་ཁ་ས་དེ་རྒྱལ་སྤྱིའི་འབྲས་ནད་ལྷན་ཚོགས་ཁོ་རང་ཚོའི་ངོས་ནས་ཡང་ང་ཚོ་ཚོགས་འདུ་འདི་འདྲ་ལ་སྐད་བཏང་དུས་ཨ་ནི་འགྲོ་སོང་ཆ་ཚང་ཁོ་རང་ཚོས་བཏང་གི་ཡོད་རེད། ག་ཚོད་དུས་དེ་ས་ནི་ཁོ་རང་ཚོས་ལས་འཆར་ཆ་ཚང་བྱེད་ཅེས་ལྷག་པར་དུ་ང་ཚོས་འདི་ལ་ཡང་ཁོ་ཚོས་ཀྱི Master Course མང་པོ་གནང་གི་ཡོད་རེད་དེ་ཡིན་དུས་ང་ཚོ་བོད་འབྲས་ནད་ཚོགས་པ་ནང་ལ་ཡང་ང་རང་ཚོ་ཚོགས་མི་ལ་ཡང་དེ་འདྲའི་གྱི Master སློབ་སྦྱོང་བྱས་དེ་འདྲ་ཡོད་རེད། ང་ཡང་དེ་འདྲའི་སློབ་སྦྱོང་བྱས་གོ་སྐབས་བྱུང་སོང། Patient Advocate Program དེ་འདྲའི།

Tension མ་བྱེད་ཡ་དང་སེམས་ཀྱི་དཀའ་ངལ་འཕྲད་ཀྱི་མ་འཇུག་པ་དེ་གལ་ཆེན་པོ་ག་འདྲས་ཅིག་རེད་ད་སེམས་ཀྱི་དཀའ་ངལ་ཅིག་གནོན་ཤུགས་ར་དེ་འདྲའི་ཡོང་དུས་དཀའ་ངལ་ན་ཚ་དེ་སྡུག་རུ་འགྲོ་བ་ཞིག་ངོས་འཛིན་བྱེད་ཀྱི་འདུག་བ།
རྒན་དཔལ་ལྡན་རྒྱལ་ལགས་ད་དངོས་གནས་ད་ཁྱེད་རང་གསུངས་པ་ནང་བཞིན་ཧང་སང་ཡང་གལ་ཆེན་པོ་རེད་དེང་སང་དེ་བོད་སྨན་གཅིག་པ་མ་ཡིན་པ་ད་ནས་དེ་ཕྱི་ལུགས་གསོ་རིག་ཁོང་ཚོ་ད་རང་དེ་ངོས་ལེན་བྱས་ཡོད་རེད་དཔེར་ན Harvard གྱི་འབྲས་ནད་དེ་ཚོ་དེ་ཚོ་ཁོང་ཚོ་ག་དུས་ནས་དེ་འབྲས་ནད་ཀྱི་ནད་པ་དེ་ཚོ་དེ་སེམས་གསོ་ཡ་དེ་གལ་ཆེན་པོ་ཅིག་རེད་གང་ཅི་ནས་འགོ་ནད་སྔོན་འགོག་མ་ལག། དེའི་བྱེད་ལས་སྒང་ནས་དེའི་སེམས་སྒང་ནས་དེ་དེ་ཁྱད་པར་ཆེན་པོ་བཟོ་གི་རེད་ར་དཔེར་ན་དེའི་སེམས་སྐྱོ་པོ་ཆགས་ནས་བཀག་ཉར་བྱས་ནས་དེ་ད་རེ་བ་མ་ཡིན་པ་ཚོར་ནས་དེ་ནས་དེ་སྒོ་ནས་སྔོན་འགོག་མ་ལག་གི་བྱེད་ལས་ད་རང་གིས་ཉམས་འགྲོ་གི་རེད་ནི་བྱས་ཙང་ང་ཚོ་དེ་དམ་པའི་ནང་ཆོས་སྒང་ནས་ཡང་ད་ང་ཚོ་བློ་སྦྱོང་གི་ཉམས་ལེན་དཔེ་ཡག་པོ་ཡོད་རེད་ནི་དེང་སང་ཉམས་ལེན་དེ་ཚོ་དེ་ནང་པ་མ་ཡིན་པ་དེ་ཚོ་ཡང་བེད་སྤྱོད་བཏང་ཡོད་རེད་གང་ཡིན་ཟེར་ན་དེ།

ད cancer འབྲེལ་ཚུལ་གྱིས་ཨ་མ་ལགས་དུ་ཞེས་ལག་ཟལ་གྱིས་མཚམས་བཞག་ཨ་མྱེས་ནས་བུ་མོ་གཉིས་ཀའི་ཤི་ན་ངོ་འདུག་དེ་ཡིན་དུས། ད་མང་པོ་ཞིག་ལ་ཡང་ང་རང་ཚོའི་བོད་མི་སྤྱི་ཚོགས་སྤྱིའི་ནང་ལོགས་ལ་ཡང cancer ཟེར་རྒྱུ་ཡང་ད་ཧ་ལམ་ད cancer ན་སོང་ད་ཤི་ཡ་ཡིན་ཤ་ཤ་དེ་འདྲའི་གི་ངོས་འཛིན་ཞིག་ཡོང་བསྡད་ཀྱི་འདུག་དེ་མ་ཡོང་ཡང་ཐབས་ཤེས་བྱེད་དུས་ཡང་ང་རང་ཚོའི་ནང་ལོགས་ལ cancer ནད་པ་དྲག་སྐྱེད་མང་པོ་ཞིག་བྱུང་ཡོད་རེད་དེ་ཡིན་དུས་ང་ཚོ་ངོ་དེབ་བརྒྱུད་ནས་ནད་པ་དེ་ཚོ་དྲག་སྐྱེད་དེ་ཚོ་ཡང་ཡང་སྲིད་བསྟན་དེ་ང་ཚོའི་ཡིན་དུས་ལས་ཀ་དེ་འདྲ་ཞིག་བྱེད་ངེས་དེ་བསྟན་དེ་མེད་རེད

ཨེམ་ཆི་ཨེམ་ཆི་པ་ཆེད་ལས་པ་ཆེན་པོ་དེ་འདྲ་ཡོད་རེད་ཁོ་རང་ཚོ་ལ་ང་ཚོ་ལམ་སྟོན་ཞུ་བྱས་ནས་ད་སྨན་བཅོས་དེ་བྱེད་ཀ་མ་བྱེད་ཀ་ཟེར་ནད་པ་དེ་རུ་གནས་སྟངས་དེ་འདྲ་ཆགས་བསྡད་ཡོད་འདུག་ཞུ་དུས། ཨ་ནི་ནད་པ་དེ་ལ་ཡག་འོང་ད་སྨན་བཅོས་མ་བྱེད་ཟེར་ག་རེ་ཟེར་ན། སྤྱི་བཏང་གི་གཤགས་བཅོས་བྱེད་ན་ཡང་མི་སྲོག་ཆེད་ལ་གཤགས་བཅོས་བྱེད་ཡག་ཡོད་རེད་དེ་ཡིན་དུས་ད་ལྟ་གཤགས་བཅོས་མ་བྱེད་ཟེར་ད་རིམ་པ་དེ་ཐ་མ་ཆགས་ཚར་ཤག་ཡོང་གི་མི་འདུག་ཟེར་དུས་ཨ་དེ་འདྲའི་སྐབས་སུ་ཡང་ང་ཚོ་མཚམས་བཞག་ཅིག་བྱེད་ན་ཡག་ཨ་ནི cancer ན་ཡོང་དུས་ནང་མི་དེ་ཡང་མི་གཅིག་གཅིག་པོ་ན་གི་ཡོད་མ་རེད་ནང་མི་དེ་གང་ཚང་མཉམ་དུ་ཀྱིས་ཁེངས་ཡོང་སྐོར་དང། འདི་མཁྱེན་ཡོང་རྒྱུ་ནི་ང་ཚོའི་ཡུལ་ཡ། ལམ་སྟོན་ཅིག་ཞུས་རེད་ནི་ཡ་དེ་འདྲས་བྱེད་ཡ་སྐབས་རེ་སྨན་བཅོས་ཡོད་པ་ཡིན་ན་ཡིན་དེ་མེད་ཧ་ཅང་ཅང་ང་ཚོ་འགྲོ་སོང་བཏང་དགོས་དགོས་ཡིན་ན་རེད་བཏང་ནི་ཆོག་པ་རེད་སྐབས་རེ་མེད་པ་དེ་འདྲས་ཡིན་ན་ང་ཚོའི་སྔོན་ནས་ཡ་ཁོ་རང་ཚོ་ཨམ་ཆིའི་ཆེད་མཁས་དེ་འདྲ་གདན་འདྲེན་ཞུས་ནི་ཡ་ཁོ་རང་ཚོ་སློབ་གསོ་རྒྱག་ཡ། ད་དེ་ཡིན་དུས་ང་ཚོ་མིག་མེད་ཚེ་ཟས་དེ་སྐྱེ་ག་ན་ཅི་ཡོད་རེད་དེ་ཡིན་དུས་སྐབས་སུ་ད།

ནམ་རྒྱུན་ཡིན་ན་དེ་འབྲས་ནད་ཀྱི་ནད་པ་ཡིན་ན་ཚོ་དེའི་སོ་སོ་གི་རང་བཞིན་ལ་བརྟེན་ནས་ཟས་དང་སྤྱོད་ལམ་དེ་ཧང་སངས་གལ་ཆེན་པོ་དེ་བསླབ་བྱ་སྟོན་ཡོང་གི་རེད། དེ་དང་མཉམ་དུ་ད་དཔེར་ན་དེ cancer ཡིན་ན་འབྲས་ནད་ཡིན་ན་དེ་སེམས་པའི་དཀའ་རྙོག་འཕྲད་དེ་ཐབས་ལམ་དེ་དགོས་གི་རེད་དཔེར་ན་དེ་ཁྱིམ་ཚང་མཉམ་དུ་འཛོམས་ཡིན་ན་སོ་སོ་གི་གྲོགས་པོ་གྲོགས་མོ་བཟའ་ཚང་མཉམ་དུ་འཛོམས་ཡིན་ན། དཔེར་ན་སོ་སོ་གི། ག་རེ། ཡིད་ཆེས་དད་པའི་གི་རྩ་བའི་བླ་མ་དེ། བསྟེན་ཡིན་ན་དེ་ཧང་སངས་གལ་ཆེན་བརྩི་གི་རེད་ད་ཨ་རི་ནང་ལ་ཡིན་ན་ཡང་དེ། ཆོས་ལུགས་འདྲ་མི་འདྲ་ཡོད་རེད་ཨ་ནི་སོ་སོ་གི་མི་ཚེ་ནང་ན་དེ་ནང་དོན་ཚོ་དེ་མིག་བལྟས་ནས། དེ་སྒང་ནས་དེ་ཉི་མ་རྟག་པར་དེ། སོ་སོ་གི་ལས་ཀ་སོ་སོ་གི་མི་སུ་ཐུག་ཡ་དེ་དེ་ཧང་སངས་དེ་ད་ཆོང་ནང་དེ་བྱས་ནས་གལ་ཆེན་པོ་བརྩི་གི་རེད་ནི་ང་ཚོ་དེ། བརྟག་དཔྱད་ཁང་དེ་དབང་རྩའི་རིག་པ་གི་བརྟག་དཔྱད་ཁང་དེ་རེད་དེ་ཚོ་དེ Centre for Healthy Minds ནི་དེའི་སྒང་ནས་དེ་གྲུབ་འབྲས་དེ་ཚོ་དེ་དངོས་གནས་བྱས་ན་ད་དམིགས་བསལ་རྒྱལ་ཡོང་གི་རེད་དེ་དྲག་སྐྱེད་ཀྱི་ནད་པ་དེ་ཚོ་ཁོང་ཚོ་དངོས་གནས་བྱས་ན་སེམས་གསོ་ཡ་དེ་གལ་ཆེན་པོ་བརྩི་གི་རེད་གང་ཡིན་ཟེར་ན་རྩ་དཀར་གྱི་ནང་ན་ཡང་ཡང་དེ Inflammation སྒང་ནས་དེ་དངོས་གནས་དམིགས་བསལ་གྱི་ལྟ་སྐྱོང་བྱ་ཡས་དེ་ལྟ་ཞུས་ཀྱིན་ཡོད་རེད་ཨ་ནི་བྱས་ཙང་དེ་སེམས་གསོ་ཡས་དེ་ཧང་སང་ཡས་གལ་ཆེན་པོ་རེད་ལ། ཨ་ནི་དེ་བྱས་དེ་ག་ལ་ཐ་ནད་པ་དེ་ཚོ་གི་ག་རེ་གཅིག་དགོས་བ་རེད་གཅིག་བོད་པ་གི་སྨན་པ་འདྲ་བོ་བསྟེན་དགོས་གི་བ་རེད། ཨ་ནི་རང་བཞིན་གི་ད་གཅིག་ཁོ་ཚོ་རང་ཚོགས་དེ་འདྲ་ལ་གཅིག་ལམ་སྟོན་ཞུས་ཡས་དེ་གལ་ཆེན་པོ་ག་འདྲ་མཐོང་གི་ཡོད་ན།
ནོ། ད་ནམ་རྒྱུན་ནས་ང་ཚོ་ཨ་རིའི་ནང་ལ་ཡང་དེའི་འབྲས་ནད་ཀྱི་ནད་པ་དེ་ཚོ་ཁོང་ཚོ་དེའི་ཕྱི་ལུགས་གསོ་རིག་དང་སྲོལ་རྒྱུན་གྱི་སྨན་ལུགས་དེ་ཚོ་ཟུང་འབྲེལ་བྱས་ནས་མང་ཆེ་དེའི་སྨན་བཅོས་བསྟེན་ཡོད་རེད། ད་བོད་པའི་ཨེམ་ཆི་དེ་ཐག་ཉེ་པོ་ཡོད་ན་ཨ་ནི་ཁོང་ཚོ་སྨན་བཅོས་བྱེད་ཐུབ་ཡས་དེ་རབ་དེ་རེད། ད་མང་པོ་ཆེ་དེའི chemo དང radiation བྱས་ནས་ཁོང་ཚོ་སོ་སོ་གྱི་གཟུགས་པོ་ཧང་སངས་དེ་སྐྱོ་པོ་ཆགས་ཡོང་གི་རེད་གཅིག་དེ་བོད་སྨན་ཡང་སྐད་ཅིག་ལུས་ཟུངས་དེ་སྟོབས། ཡག་པོ་བཟོ་ཡས་ད་ནུས་པ་དེ་ཡོད་རེད་དེ་གང་ན་ཡང་དེ་འབྲས་ནད་ཀྱི་ནད་པ་མང་པོ་ཆེ་ཁོང་ཚོ་དེ་བོད་སྨན་རྐྱང་པ་བཟས་ནས་ཁོང་ཚོ་ཡང་ན་ཚ་དྲག་ཏུ་སོང་ཡས་དེ་ད་མང་པོ་ཡོད་རེད་བྱས་ཙང་ནམ་རྒྱུན་ནས་ང་ཚོ་དེ་ཟུང་འབྲེལ་བྱས་ནས་དེ chemotherapy དང radiation དང་ཟས་དང་སྤྱོད་དང་བོད་སྨན་མཉམ་འདྲེས་དེ་ད་བསླབ་བྱ་བྱུང་ཡོད་རེད། ལགས་སོ་ཐུགས་རྗེ་ཆེ་གནང་ད་ལྟའི་ང་དུས་ཚོད་ཀྱི་ངོས་ནས་མཚམས་འཇོག་དགོས་བྱུང་སོང་ཨ་ནི་ད། འབྲས་ནད་ཟེར་ཡས་དེ་འཛམ་བུ་གླིང་གི་དཀའ་ངལ་ཅིག་འཕྲད་ཀྱི་བ་རེད་བོད་ཀྱི་སྤྱི་ཚོགས་ནང་རང་བཞིན་གྱི་དཀའ་ངལ་ཅིག་འཕྲད་ཡོང་གི་འདུག་དེ་ལ་ནི་ད་ཚུལ་ཁྲིམས་རྡོ་རྗེ་གིས་བོད་ཀྱི་འབྲས་ནད་ཚོགས་པ་ཟེར་ནས་རོགས་སྐྱོར་བྱས་དང་བྱེད་བཞིན་པ་རེད་ཡང་རྣམ་པ་ཚོ་གིས་གཅིག་དེ་འདྲ་ལ་རོགས་རམ་བྱེད་ཡ་གི་འདུན་པ་ཡོད་ན་ཁོང་ལ་འབྲེལ་བ་གནང་རོགས་གནང་ཟེར་ཞུ་གི་ཡིན་ནི་རྣམ་པ་གཉིས་ཀ་དེ་རིང་ང་ཚོའི་ལས་རིམ་འདིར་ཕེབས་པ་ལ་ཐུགས་རྗེ་ཆེ།
ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་དེ་རིང་གི་ལས་རིམ་ཁག་མཇུག་བསྡོམས་མ་ཞུས་གོང་གསར་འགྱུར་གྱི་འགོ་བརྗོད་ཁག་ཅིག་བསྐྱར་དུ་གསན་རོགས་གནང། མཉམ་འབྲེལ་རྒྱལ་ཚོགས་ནང་ལ་བོད་ནང་གི་འགྲོ་བ་མིའི་ཐོབ་ཐང་དང་འབྲེལ་བའི་གནད་དོན་ཐད་རྒྱ་ནག་ལ་དྲི་བ་བཏང་བའི་སྐབས་ལན་འདེབས་བརྒྱབ་ཁག་པོ་བྱུང་ཡོད་འདུག་ཡང་གནས་ཚུལ་གཞན་ཞིག་ནང་ཨོ་སི་ཀྲོ་ལི་ཡའི་སྐུ་ཚབ་དོན་གཅོད་ཀརྨ་སེང་གེ་ལགས་ཀྱིས་ཨོ་སི་ཀྲོ་ལི་ཡའི་གྲོས་ཚོགས་ཀྱི་ཕྱི་འབྲེལ་ལས་དོན་ཚོགས་ཆུང་དང། བདེ་སྲུང་དང་ཚོང་ལས་ཚོགས་ཆུང། དེ་བཞིན་འགྲོ་བ་མིའི་ཐོབ་ཐང་རྟོག་ཞིབ་ཚོགས་ཆུང་བཅས་ཀྱི་ཚོགས་མི་དང་མཇལ་འཕྲད་གནང་ནས་བོད་ནང་གི་འགྲོ་བ་མིའི་ཐོབ་ཐང་གི་གནས་སྟངས་སྤྱི་དང། ལྷག་པར་དུ་རྒྱ་ནག་གཞུང་གིས་གཏན་འཇགས་སློབ་གྲྭ་ཁག་བརྒྱུད་ནས་བོད་ཀྱི་རིག་གཞུང་རྩ་མེད་གཏོང་བཞིན་པའི་སྲིད་བྱུས་ཀྱི་སྐོར་སྙན་སེང་ཞུས་ཐོག་གྲོས་ཚོགས་ནང་ལ་ཉན་ཞིབ་ཞིག་ཡོང་བའི་འབོད་སྐུལ་ཞུས་གནང་བཞག་ཡུ་རོབ་ཡུལ་གྲུ་སི་པན་རྒྱལ་ཁབ་ནང་སི་པན་གྲོས་ཚོགས་ཀྱི་འཐུས་མིའི་བོད་དོན་རྒྱབ་སྐྱོར་ཚོགས་པ་གསར་འཛུགས་གནང་བའི་རྗེས་ཁ་སང་ཕྱི་ཟླ་གཉིས་པའི་ཚེས་བཅུ་བདུན་ཉིན་བོད་མི་མང་སྤྱི་འཐུས་ལྷན་ཁང་གི་ཚོགས་གཙོ་མཁན་པོ་བསོད་ནམས་བསྟན་འཕེལ་མཆོག་གིས་གཞིས་བྱེས་བོད་མི་ཡོངས་དང། བོད་མི་མང་སྤྱི་འཐུས་ལྷན་ཚོགས་ཀྱི་ཚབ་ཞུས་ནས་སི་པན་གྲོས་ཚོགས་གོང་མའི་འཐུས་མི་སྐུ་ཞབས Robert Masih Nahar མཆོག་དང་ཚོགས་མི་གྲོས་ཚོགས་ཀྱི་འཐུས་མི་རྣམས་ལ་ཐུགས་རྗེ་ཆེ་ཞུས་གནང་འདུག། ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་དེ་རིང་གི་ལས་རིམ་ཁག་སྙན་སྒྲོན་ཞུས་ཟིན་པ་ཡིན། ཐེངས་འདིའི་ལས་རིམ་བཀོད་སྒྲིག་གནང་མཁན་རིག་འཛིན་ཆོས་སྒྲོན་ལགས་དང། ལས་རིམ་ངོ་སྤྲོད་དང་གསར་འགྱུར་ཁག་ཕབ་སྒྱུར་གྱིས་སྙན་སྒྲོན་ཞུ་མཁན་གུས་པ་ཚེ་དབང་དངོས་གྲུབ་ཡིན། རྣམ་པ་ཚོས་ང་ཚོའི་ལས་རིམ་ཁག་གསན་པར་ཐུགས་རྗེ་ཆེ།